དེ་ནས་སྒང་ཏོག་ས་གནས་བོད་མི་ཚོས་མུ་མཐུད་འབྲས་ལྗོངས་ནང་ཆུ་ལོག་གི་གནོད་འཚེ་ཚབས་ཆེ་ཕོག་ཡུལ་འབྲས་ལྗོངས་ཀྱི་ཆུང་ཐང་དང་མུན་བཞི་ཐང་ས་གནས་སུ་དང་བླངས་སྨན་བཅོས་ཞབས་ཞུའི་ལས་དོན་སྒྲུབ་གནང་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།

དེ་ཉིན་ཕྱི་དྲོ་སྲིད་སྐྱོང་མཆོག་ནས་ཁུལ་དེའི་མི་མང་ལ་བཀའ་སློབ་གསུང་བཤད་གནང་བཞག་ཡང་སྲིད་སྐྱོང་མཆོག་ཟླ་བ་འདིའི་ཚེས་བཅུ་དྲུག་རེས་གཟའ་ཟླ་བའི་ཉིན་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཕེབས་ནས་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་རྒྱུ་དང། དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་གྲྭ་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་པའི་ཐོག་ཟླ་བ་འདིའི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི Rayburn House ཡི་ཚོགས་ཁང་ཞིག་གི་ནང་ལ་སྲིད་སྐྱོང་མཆོག་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་རི་ཅར་གྷེར་རྣམ་གཉིས་དབུ་བཞུགས་ཀྱིས་ཨ་མི་རི་ཀའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་ཕུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་ཚོགས་གནང་རྒྱུ་ཡིན་པ་རེད། དེ་ནས་ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་རྒྱལ་སར། ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ་དང། ཡང་ཕྱི་ཟླ་བཅུ་པའི་ཚེས་བཅུ་དགུ་ཉིན། George Mason གཙུག་ལག་སློབ་གྲྭ་ཆེན་མོར་བོད་དོན་གསུང་བཤད་གནང་རྗེས། ཕྱི་ཚེས་ཉི་ཤུ་ཉིན་གྲོང་ཁྱེར་ནེའུ་ཡོག་ཏུ་ཕེབས་ཐོན་གནང་རྒྱུའི་མཛད་རིམ་འདུག། རྒྱ་ནག་གཞུང་ནས་བོད་ཀྱི་མི་རིགས་སློབ་གྲྭ་ཆེན་མོའི་སློབ་མ་ཚོར་དམག་སྦྱོང་སྤྲོད་བཞིན་པའི་སྙན་ཐོ་བཏོན་འདུག་དེ་ཡང་ལྡི་ལིར་རྟེན་གཞི་བྱས་པའི Tibet Rights Collective ཞེས་པའི་ཉམས་ཞིབ་ལྟེ་གནས་ཁང་ནས་སྤྱི་ཚེས་བཅུ་གཉིས་འཁོད་པའི་གནས་ཚུལ་སྤེལ་བར་གཞིགས་ན་རྒྱ་ནག་གཞུང་ནས

བཀོད་ཡོད་པ་ལུང་འདྲེན་བྱས་འདུག། གང་ལྟར་རྒྱ་ནག་གུང་ཁྲན་སྲིད་གཞུང་གིས་བོད་པའི་གཞོན་སྐྱེས་ཚོར་དམག་སྦྱོང་སྤྲོད་བཞིན་པ་དེ་ད་ལྟ་ནས་བོད་པའི་མི་རབས་གསར་པ་ཚོའི་སེམས་ནང་རྒྱ་ནག་གུང་ཁྲན་ཚོགས་པའི་ལྟ་གྲུབ་ཤུགས་ཆེ་རུ་བཏང་སྟེ་རྒྱ་མིའི་རིག་གཞུང་དང་ལྟ་བ། གོམས་སྲོལ་སོགས་རྒྱུད་ལ་འཇགས་རྒྱུའི་སྲིད་བྱུས་ཤིག་རེད་ཅེས་སྙན་ཐོ་དེའི་ནང་བཀོད་ཡོད་པ་རེད། རྒྱ་ནག་གཞུང་གིས་སླད་ཕྱིན་བོད་ལ་དབྱིན་སྐད་དུ Tibet ཞེས་པའི་མིང་ཚིག་གི་ཚབ་ཏུ། ཤིས་ཙང་ཞེས་མིང་བསྒྱུར་བེད་སྤྱོད་གཏོང་དགོས་པའི་སྔོན་བརྡ་བཏང་བའི་རྗེས། རྒྱ་ནག་གི་དྲ་ཐོག་ཚོང་ལས་ཞབས་ཞུ་ཁང་གི་མཁོ་སྤྲོད་བྱ་མཁན། Weidian ཞེས་པས། ཁོང་ཚོའི་སྡིངས་ཆ་དེ་བརྒྱུད་ནས་ཚོང་ལས་གཉེར་མཁན་ཚོང་པ་ས་ཡ་མང་པོ་ཡོད་པ་རྣམས་ལ། རང་རང་གི་ཐོན་སྐྱེད་ཚོང་ཟོག་ཐོག Tibet ཞེས་པའི་ཚབ་ཏུ་ཤིས་ཙང་ཞེས་སྒྲ་བསྒྱུར་བསྐྱར་བཅོས་བྱ་དགོས་པའི་ལམ་སྟོན་བྱས་བཞག། རྒྱ་ནག་གི་ཝའེ་ཏན་ཞེས་པའི་དྲ་ཐོག་ཚོང་ལས་ཞབས་ཞུ་ཁང་དེས། བཟོ་ལས་ཐོན་སྐྱེད་ཉོ་ཚོང་བྱ་མཁན་ཆུང་བ་དང་འབྲིང་བ་རྣམས་ལ་དྲ་ཐོག་ཚོང་ལས་བྱ་རྒྱུའི་མཐུན་རྐྱེན་མཁོ་སྤྲོད་བྱེད་ཀྱི་ཡོད་འདུག། དྲ་ཐོག་ཚོང་ལས་ཞབས་ཞུ་ཁང་དེས་དྲ་ཐོག་སིལ་ཚོང་བརྒྱབ་མཁན་ས་ཡ་དགུ་བཅུ་ལྷག་གིས་མ་གནས་རྒྱ་སྒོར་ཐེར་འབུམ་བརྒྱ་ལྷག་གི་ཚོང་ཟོག་སིལ་ཚོང་བརྒྱབ་རྒྱུར་མཐུན་རྐྱེན་མཁོ་སྤྲོད་བྱེད་ཀྱི་ཡོད་འདུག་དེ་རིང་རྒྱ་ནག་གི Weidian ཅེས་པའི་དྲ་ཐོག་ཚོང་ལས་ཞབས་ཞུ་ཁང་དེས། དྲ་ཐོག་སིལ་ཚོང་རྒྱབ་མཁན་རྣམས་ལ་ཐོན་སྐྱེད་ཚོང་ཟོག་ཐོག Tibet ཅེས་པའི་མིང་ཚིག་བེད་སྤྱོད་བྱས་པ་ཡིན་ན་ཚོང་ཟོག་དེ་ཕྱིར་འདོན་བྱ་རྒྱུའི་ཉེན་བརྡ་བཏང་བཞག་དེ་ཡང་ཕྱི་ཟླ་བཅུ་པའི་ཚེས་ལྔ་ཉིན། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་བོད་མངའ་ཁུལ་དུ་སྐོར་སྐྱོད་གླེང་དུས་ཀྱི་གཏམ་བཤད་རྒྱ་ཡིག་ནས་ཨིན་ཡིག་ཏུ་ཕབ་སྒྱུར་བྱས་པའི་ནང། བོད་ཀྱི་མིང་ཚིག་གི་ཚབ་ཏུ་གཞུང་འབྲེལ་གྱི་ཐོག་ནས Xizang ཞེས་ཕབ་སྒྱུར་བྱས་ནས་དྲིལ་བསྒྲགས་བྱས་ཡོད་པ་རེད། ད་ལན་དྲ་ཐོག་ཚོང་ལས་ཞབས་ཞུ་ཁང་དེས་བོད་ཀྱི་མིང་ཚིག་དབྱིན་ཡིག་ཏུ་འབྲི་སྐབས Xizang ཞེས་བེད་སྤྱོད་བྱ་དགོས་པའི་དྲིལ་བསྒྲགས་བྱས་པ་དེས། རྒྱ་ནག་གི་སློབ་གཉེར་ཁང་དང་འཛིན་སྐྱོང་ཁག་གིས་ཀྱང་དེ་ལྟར་བྱས་ནས་མ་འོངས་རྒྱལ་སྤྱིའི་ངོས་ནས་མིང་ཚིག་དེ་བེད་སྤྱོད་བྱ་རྒྱུར་བློ་སྟོབས་སྤེལ་ཆེད་ཡིན་པ་རེད། ཉེ་སྔོན་ཕྱི་ཟླ་བརྒྱད་པའི་ནང་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁང་གིས WeChat དྲ་རྒྱའི་ཐོག་བོད་ཞེས་པའི་མིང་ཚིག་དབྱིན་ཡིག་ཏུ་འབྲི་ཕྱོགས་ལ་འགྱུར་བ་གཏང་དགོས་དོན་ནི་སྐད་ཡིག་གི་གནད་དོན་ཙམ་མིན་པར། དེ་ནི་ཆབ་སྲིད་ཀྱི་གནད་དོན་ཞིག་རེད། དེའི་རྒྱུ་མཚན་ནི། Tibet ཞེས་པའི་མིང་ཚིག་དེ་རྒྱལ་སྤྱིའི་མི་མང་མགོ་སྐོར་ཐེབས་ནས། Greater Tibet འམ་བོད་ཆེན་པོ་ཞེས་པའི་མིང་ཚིག་དང་མགོ་རྙོག་བཟོ་གི་ཡོད་པ་རེད་ཅེས་བཤད་བཞག། བཀའ་ཟུར་འབྲོང་ཆུང་དངོས་གྲུབ་ལགས་ཀྱིས་བོད་ཀྱི་འགྲེམས་སྟོན་ཁང་དུ་བོད་མིའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་ལས་བརྩམས་པའི་གྲིབ་གཟུགས་ཀྱི་འཁྲབ་སྟོན་ཞེས་པའི་དུས་ཐུང་འགྲེམས་སྟོན་ཞིག་དབུ་འབྱེད་གནང་འདུག་དེ་ཡང་ཕྱི་ཚེས་བཅོ་གསུམ་ཉིན་བཞུགས་སྒར་རྡ་རམ་ས་ལའི་གངས་ཅན་སྐྱིད་གཤོངས་སུ་རྟེན་གཞི་བྱས་པའི་བོད་ཀྱི་འགྲེམས་སྟོན་ཁང་དུ་ཁྲུང་ཁྲུང་དཀར་མོ་གློག་བརྙན་བཟོ་སྐྲུན་ཁང་དང་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་ཟུང་འབྲེལ་གྱི་ཐོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོ་ནས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་བར་གྱི་བོད་མིའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་ལས་བརྩམས་པའི་གྲིབ་གཟུགས་ཀྱི་འཁྲབ་སྟོན་ཞེས་པའི་དུས་ཐུང་འགྲེམས་སྟོན་དེ་བཞིན་བཀའ་ཟུར་འབྲོང་ཆུང་དངོས་གྲུབ་མཆོག་ནས་དབུ་འབྱེད་གནང་འདུག། སྐབས་དེར་གློག་བརྙན་འཁྲབ་སྟོན་ལས་ཁང་གི་འགན་འཛིན་གཉིས་ཀྱིས་གཙོས་འབྲེལ་ཡོད་མི་སྣ་ཁག་ཅིག་ཕེབས་འདུག། མཛད་སྒོའི་སྐབས་བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་བོད་ཀྱི་འགྲེམས་སྟོན་ཁང་གི་དམིགས་ཡུལ་དང་ལས་དོན་བྱེད་ཕྱོགས་དང་འབྲེལ་ཏེ་ཕེབས་བསུའི་གསུང་བཤད་གནང་ཡོད་པ་དང། དེ་ནས་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་འཕེལ་ལགས་ནས་གསུང་བཤད་ནང་བོད་ཀྱི་འགྲེམས་སྟོན་ཁང་དེ་བཞིན་བོད་ཀྱི་ལོ་རྒྱུས་དང་རིག་གཞུང་འགྲེམས་སྟོན་གནང་ཡུལ་ཙམ་མ་ཡིན་པར། བོད་དོན་ཆབ་སྲིད་ཀྱི་འཐབ་རྩོད་དང་ཐད་ཀར་འབྲེལ་བ་ཡོད་པའི་བསྟི་གནས་ཤིག་ཡིན་སྐོར་ངོ་སྤྲོད་གནང་བ་དང་སྦྲགས་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས་ལགས་དང་རི་ཏུ་ས་རིན་ལགས་གཉིས་ནས་བོད་རྒྱལ་ཁབ་ཤོར་བའི་རྗེས་སུ་ཆོལ་གསུམ་བོད་མི་རྡོག་རྩ་གཅིག་སྒྲིལ་གྱིས་རྒྱ་ནག་ལ་འགོག་རྒོལ་དྲག་པོ་བྱས་པའི་ལོ་རྒྱུས་ཀྱི་དྲན་ཐོ་ཞིག་འགྲེམས་སྟོན་གནང་བར་ལེགས་སོའི་བསྔགས་བརྗོད་གནང་ཡོད་པ་རེད། དེ་ནས་འགྲེམས་སྟོན་དེ་བཞིན་ཟུང་འབྲེལ་འགོ་ཁྲིད་པ་བསྟན་འཛིན་བསོད་ནམས་ལགས་དང་རི་ཏུ་ས་རིན་ལགས་གཉིས་ནས་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་དང་འབྲེལ་བའི་འགྲེམས་སྟོན་གནང་དགོས་པའི་དམིགས་ཡུལ་དང་ཁོང་གཉིས་ནས་བཙན་རྒོལ་རྒྱལ་སྐྱོབ་ལས་འགུལ་དང་འབྲེལ་བའི་དངོས་བྱུང་གློག་བརྙན་བཟོ་སྐྲུན་གནང་བའི་བརྒྱུད་རིམ་ངོ་སྤྲོད་གནང་བ་མ་ཟད་བསྟན་འཛིན་བསོད་ནམས་ལགས་ཀྱིས་འགྲེམས་སྟོན་གྱི་དམིགས་ཡུལ་གཙོ་བོ་གཉིས་ནི་བོད་མི་གཞོན་སྐྱེས་ཚོར་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་སྐོར་དྲན་གསོ་དང། གོ་རྟོགས་སྤེལ་བ་བརྒྱུད་མཚོན་པའི་རྒྱ་ནག་གིས་བོད་ཀྱི་གནད་དོན་ལོག་འགྲེལ་བྱེད་བཞིན་པར་གདོང་ལེན་གྱིས་བོད་ཀྱི་དངོས་ཡོད་གནས་ཚུལ་འགྲེལ་བརྗོད་བྱེད་རྒྱུ་ཡིན་ལུགས་གསུངས་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། སྒང་ཏོག་ས་གནས་བོད་མི་ཚོས་མུ་མཐུད་འབྲས་ལྗོངས་ནང་ཆུ་ལོག་གི་གནོད་འཚེ་ཚབས་ཆེ་ཕོག་ཡུལ། འབྲས་ལྗོངས་ཀྱི་ཆུང་ཐང་དང་མུན་ཤི་ཐང་ས་གནས་སུ་དང་བླངས་སྨན་བཅོས་ཞབས་ཞུའི་ལས་དོན་སྒྲུབ་བཞིན་ཡོད་པའི་སྐོར་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་བཏང་གནང་བའི་གནས་ཚུལ་འདི་གཤམ་ན་གསལ་གནང་གི་རེད། སྒང་ཏོག་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྣེ་ཁྲིད་འོག་འབྲས་ལྗོངས་རྣམ་རྒྱལ་གསོ་རིག་མཐོ་སློབ་ཁང་གི་དང་བླངས་སྨན་པ་དང་སློབ་ཕྲུག་དེ་བཞིན་ས་གནས་གཞོན་ནུའི་ཚོགས་མི་བཅས་ཁྱོན་དང་བླངས་མི་གྲངས་བཅུ་གསུམ་ཙམ་ནས་འབྲས་ལྗོངས་ནང་ཆུ་ལོག་གི་གོད་ཆག་ཚབས་ཆེ་ཕོག་ཡུལ་བྱང་འབྲས་ལྗོངས་ཀྱི་ཆུང་ཐང་དང་མུན་ཤི་ཐང་ས་གནས་སུ་དངོས་སུ་ཕྱིན་ནས་ད་ལྟའི་གནས་སྟངས་ལ་གཞིགས་པའི་དགོས་གལ་རིགས་ཞལ་འདེབས་དང་ཛ་དྲག་མྱུར་སྐྱོབ་ཀྱི་ལས་དོན་གནང་ཡོད་པ་མ་ཟད་ཆུ་ལོག་གི་གོད་ཆག་འོག་སེམས་ཁམས་དཀའ་ངལ་དང་འབྲེལ་བའི་ནད་པ་ཚོར་དང་བླངས་སྨན་བཅོས་ཞབས་ཞུའི་ལས་དོན་བསྒྲུབས་ཡོད་པ་རྣམ་རྒྱལ་གསོ་རིག་མཐོ་སློབ་ཁང་གི་སྨན་པ་ཚེ་རིང་ཆོས་འཕེལ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། ཁ་སྟེང་ཉི་མ་མི་གཡེལ་མ། སིང་ཏམ་ལ་ཡང་ཉི་མ་ཁ་ཤས་མི་གཡེལ་རོགས་པ་བྱེད་ཨ་ནི་དེ་ནས་ཡང་ཆུང་ཐང་ལ་ཡང་རོགས་པ་བྱེད་དུས་ཙ་ན་ཡ་ནི་ང་ཚོ་དེ་ད་ལྟ་ཁྱོན་བསྡོམས་པའི་ང་ཚོ་ཊི་ཝའི་སི་མི་བཅུ་གསུམ་ཡོད། ཨ་ནི་དེ་ལ་ཡང་ང་ཚོ་ཨེམ་ཆི་གཉིས་དང་ཨ་ནི་ད་ལྟ་ཚོགས་གཙོ་གཙོས་པའི་གྱི་མི་བཅུ་གཅིག་ཡོད་རེད། ཨ་ནི་ང་ཚོ་ཁ་ཏིན་དེ་ལ་ཡང་ཉི་མ་ཆུང་ཐང་ལ་ཡང་ཉི་མ་གཉིས་མེ་ཌི་ཀལ་མེ་ཌི་ཀལ་ཀེམ་བྱེད་ཡིན། ཨ་ནི་ང་ཚོ་དང་པོ་གཉིས་ལ་ཨེམ་ཆི་ལགས་གཉིས་གཉིས་མཉམ་དུ་བྱེད། དེ་ནས་ཉི་མ་གཉིས་པ་དེ་ལ་ཨེམ་ཆི་ལགས་ཁོང་གི་ད་ལྟ་གྲངས་ཚོད་ཆུང་ཐང་ནས་ཡང་ཏོ་ས་ཆ་ཆུ་ཚོད་གཉིས་གསུམ་གཅིག་འདི་ནི་ཡང་གོམ་པ་རྒྱག་དགོས་འདུག་དེ་ནས་ཕར་ཨ་ནི་ང་ད་ལྟ་དེ་ནད་པ་དུ་འདས་ལ་བལྟ་གི་ཡོད་པ།
ཡང་ཁོང་གིས་མུ་མཐུད་གསུངས་དོན་དུ་འདས་པའི་ཉིན་ཤས་ནང་ཁྱོན་བོད་རིགས་དང་ས་གནས་ཡུལ་མིའི་ནད་པ་བརྒྱ་ལྷག་ལ་སྨན་བཅོས་གནང་ཡོད་པ་མ་ཟད་ནད་པ་ཕལ་ཆེ་བ་ཆུ་ལོག་གི་གོད་ཆག་རྐྱེན་པས་སེམས་ནང་དཀའ་ངལ་ཤུགས་ཆེ་འཕྲད་པའི་སེམས་ཁམས་དང་འབྲེལ་བའི་ནད་པ་ཚོ་ལ་གང་ཐུབ་ཀྱིས་སེམས་ཁམས་སློབ་གསོ་སྤྲོད་པར་ཁོང་ཚོར་ཕན་ཐོགས་ཆེན་པོ་དང་དགའ་ཚོར་ཆེན་པོ་བྱུང་ཡོད་པ་གསུང་གི་འདུག། ནི། འགའ་ཤས་ནད་པ་དེ་ཚོ་འགའ་ཤས་ཁྲག་ཤེད་ཤུགས་ཆེན་པོ་རེད་འགའ་ཤས་སྲོག་རླུང་ན་ཚ་བྱུང་རེད་འདུག་ད་ནི་འགའ་ཤས་ཟླ་གཅིག་གི་ཞལ་ལག་མ་མཆོད་པ་བྱས་ནས་ཕོ་བ་རྒྱུ་མ་ལ་སོགས་པ་དེ་ཚོ་ལ་ཡང། གང་ཐུབ་ཐུབ་ཀྱིས་ཁོ་ཚོར་སློབ་གསོ་སྒྲོག་སྦྱང་བྱས་ན་ཁོ་ཚོ་དཔེ་ཁྱེད་རང་གིས་ཕྱོགས་ཡོངས་ནས་ད་འདི་ནང་ལོགས་ལ། བོད་རིགས་ཡ་འགའ་ཤས་འདུག་ཨ་ནི་མང་ཆེ་ད་ལེབ་བྱ་དང་སྣ་མང་དང་དེ་ནི་འདི་ནང་ལོགས་ལ། ད་རྒྱ་གར་དམག་མི་ཡང་ཤུགས་ཆེན་པོ་འདུག་འདི་ཚང་མ་དཔེ་དགའ་བོ་ཅིག་འདུག་ཁོང་རྣམ་པ་ནི་ཁྱེད་རྣམ་པ་ཅིག་ཡང་སེ་ཡང་སེ་ཕེབས་རོགས་བྱས་ཨ་ནི་ང་ཚོ་ལ་ཡ་ཅིག་ཡང་སེ་ཡང་སེ་དེ་ཡོང་བས་ན་ང་ཚོ་ལ་དཔེ་ཕན་ཐོགས་པོ་འདུག་ཨ་ནི་སེམས།

དེ་འདྲའི་བྱས་ནས་ཡང་ཞུ་གི་འདུག་ལ། ཡང་ཁོང་རྣམ་པས་ཅུང་ཐང་ནས་རྒྱང་ཐག་ཀི་ལོ་མི་ཀྲར་དྲུག་ཙམ་གྱི་སར་ཆགས་པའི་མི་ཤུ་ཐང་ས་གནས་སུའང་སྐབས་སུ་བབས་པའི་དགོས་མཁོའི་རིགས་མཉམ་དུ་ཁྱེར་ནས་ཁྱོན་ཆུ་ཚོད་ལྔ་ཙམ་གྱི་རིང་གོམ་པ་རྒྱག་ནས་ས་གནས་སུ་བཟའ་བཅའི་རིགས་བགོ་འགྲེམས་དང་སྨན་བཅོས་ཞབས་ཞུའི་ལས་དོན་བསྒྲུབ་ཐུབ་ཡོད་པ་སྨན་པ་ཚེ་རིང་ཆོས་འཕེལ་ལགས་ཀྱིས་གསུངས་དོན།
དང་པོ་བོད་དུ་རི་ཆེན་ཁྱུ་འབྲུམ་ད་ང་ཚོ་དེ་དང་པོ་དེ་ནི་ཡ་ཐ་ད་ཏི་ཝའི་སི་དེ་དེ་ནི་མི་ཁ་ཤས་ཅིག་ང་ཚོ་སྤོ་ཏྲོ་མི་ཏུན་ཀའི་སི་དེ་ནི་ཡ་ད་ཅ་ལ་མཉམ་དུ་བྱས་ཨ་ནི་ང་ཚོ་མི་ཤུ་དྲུག་རེད། ཨ་དེའི་སྒང་ལ་ཡ་མི་ཁ་ཚིག་འདི་ཆུ་ལོག་རྐྱེན་གྱིས་བྱས་ནས་བརྒྱ་ཆ་བཞི་བཅུ་ཞིག་ད་དེར་སྡོད་ཀྱི་འདུག་བརྒྱ་ཆ་དྲུག་ཅུ་ཕར་རི་སྒང་ལ་བྲོས་ཚར་འདུག།

ད་ལྟའི་ཆར་ཆུ་ལོག་གིས་རྐྱེན་པས་ཅུང་ཐང་དང་མི་ཤུ་ཐང་ཁུལ་དུ་ཟམ་ཆེན་དང་གཞུང་ལམ་སོགས་ཆུ་ལོག་གིས་ཁྱེར་ཡོད་སྟབས་ཁུལ་དེར་བསྐྱོད་རྒྱུ་ཐད་འཕུར་གནམ་གྲུའམ་ཡང་ན་ཆུ་ཚོད་མང་པོ་གོམ་པ་རྒྱག་ནས་འགྲོ་དགོས་པའི་གནས་སྟངས་ཤིག་ཏུ་གྱུར་ཡོད་ན་ཡང་ས་གནས་གཞོན་ནུའི་ཚོགས་མི་དང་རྣམ་རྒྱལ་གསོ་རིག་གི་དང་བླངས་སྨན་པ་ཚོས་སོ་སོའི་ཚེ་སྲོག་དང་དཀའ་ངལ་ལ་མ་འཛེམས་པར།

རྟག་ཏུ་འདི་འདྲའི་འདུ་བྱེད་ལ། འདི་ལོ་འབྲས་ལྗོངས་ནང་ཆུ་ལོག་གིས་རྐྱེན་པས་བྱང་འབྲས་ལྗོངས་ཀྱི་ཅུང་ཐང་ས་གནས་སུ་བོད་མིའི་ཁྱིམ་ཚང་བཅུ་བདུན་གྱི་སྡོད་ཁང་དང་ཚོང་ཁང་ཤུལ་མེད་རྩ་མེད་དུ་གྱུར་ཡོད་པ་མ་ཟད་ཅུང་ཐང་གི་ཉེ་འཁྲིས་སུ་ཆགས་པའི་ན་ག་ས་གནས་སུ་བོད་མིའི་ཁྱིམ་ཚང་བཞི་ཡི་ཁང་པར་སེར་ག་ཆེན་པོ་གས་ཏེ་མི་བསྡད་མ་ཐུབ་པའི་གནས་སྟངས་ཤིག་ཏུ་གྱུར་ཡོད་པ་རེད་འདུག་སྒང་ཏོག་ས་གནས་ཛ་དྲག་ཚོགས་ཆུང་ཐུན་མོང་ནས་ཛ་དྲག་ངལ་སེལ་རོགས་དངུལ་དྲ་ལམ་བརྒྱུད་ཞལ་འདེབས་བསྡུ་རུབ་གནང་བཞིན་ཡོད་འདུག།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ར་ཤི་ཡའི་སྲིད་འཛིན་པུ་ཀྲིན་གྱིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་དེ་ནི་རྒྱ་ནག་གིས་མཉམ་ལས་བྱེད་རྒྱུའི་འདོད་མོས་ཡོད་པའི་རྣམ་པ་ལྡན་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་གསུངས་འདུག་དེ་ཡང་དེ་རིང་རེས་གཟའ་ཉི་མའི་ཉིན་ར་ཤི་ཡའི་སྲིད་འཛིན་པུ་ཏིན་མཆོག་གིས་རྒྱ་ནག་གི་གསར་ལས་ཁང་ཞིག་གི་བཅར་འདྲིར་ལན་འདེབས་གནང་བའི་ནང་རྒྱ་ནག་དམར་པོའི་སྲིད་གཞུང་གིས་བཏོན་པའི་རྒྱུད་གཅིག་ལམ་གཅིག་ཟེར་བའི་འཆར་གཞི་དེར་ཁག་ཅིག་གིས་འཆར་གཞི་དེ་ནི་གཅིག་གི་དབང་ཤུགས་འོག་འགྲོ་དགོས་པའི་སྲིད་བྱུས་ཤིག་ཡིན་པའི་དོགས་གཞི་དང་གླེང་སློང་བྱེད་ཀྱི་ཡོད་པ་རེད་འོན་ཀྱང་ངའི་བསམ་པར་དེ་ནི་གཅིག་གིས་གཅིག་ལ་དབང་ཤུགས་ཀྱི་ཐོག་ནས་བཀོད་ཁྱབ་གཏང་རྒྱུའི་འཆར་གཞི་མ་ཡིན་པར་མཉམ་འབྲེལ་གྱི་ཐོག་ནས་ལས་གཞི་དེའི་ཐོག་འགྲོ་རྒྱུ་ཞིག་མཐོང་གི་འདུག་ལ་དེ་ནི་མཉམ་ལས་བྱེད་འོས་པ་ཞིག་ཀྱང་མཐོང་གི་འདུག་ཅེས་དང་སྲིད་འཛིན་པུ་ཊིན་གྱིས་མུ་མཐུད་ནས་ཞིས་ཅིན་ཕིང་གིས་བཏོན་པའི་རྒྱུད་གཅིག་ལམ་གཅིག་གི་འཆར་གཞི་དེ་དང་རྒྱལ་ཁབ་གཞན་འགའ་ཤས་ཀྱིས་མི་སེར་སྤེལ་ཡུལ་དང་དབང་སྒྱུར་གྱི་འཆར་གཞི་བཏོན་བཞིན་པ་དེ་གཉིས་ལྡོག་ཕྱོགས་རེད་ཅེས་གང་ལྟར་རྒྱ་ནག་གི་སྲིད་འཛིན་ཞིས་ཅིན་ཕིང་གིས་ཡུན་རིང་ནས་བཅངས་པའི་འཆར་གཞི་དེར། ར་ཤི་ཡའི་ངོས་ནས་མཉམ་འབྲེལ་བྱེད་རྒྱུའི་འདོད་མོས་ཡོད་པ་ཞིག་དང་ཨ་རི་གཙོས་རྒྱལ་ཁབ་གཞན་ཁག་ཅིག་གིས་དོགས་ཟོན་བྱེད་བཞིན་པའི་འཆར་གཞི་དེ་ལས་ལྡོག་སྟེ་ཕན་ཐོགས་ཡོད་པ་ཞིག་ལ་ངོས་འཛིན་བྱེད་ཆོག་པའི་རྣམ་པ་བསྟན་ཡོད་པ་རེད། གོང་ཞུས་ཞུས་པའི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་གཞི་དེ་བཞིན། ལོ་ངོ་བཅུ་ཕྲག་གཅིག་ཙམ་གོང་སྲིད་འཛིན་ཞི་ཅིན་ཕིང་གིས་ཚོར་སྣང་ཆེན་པོའི་ཐོག་བཏོན་པའི་འཆར་གཞི་ཞིག་ཡིན་པ་དང།

དེ་ཡང་རོལ་དྲ་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། སྐུ་ཞབས་བྷོ་རེལ་མཆོག་རྒྱ་ནག་ཏུ་ཕེབས་རྒྱུ་དེ་ཐེངས་གཉིས་ཙམ་ཕྱིར་འགྱངས་གནང་བའི་རྗེས། ད་ལན་དངོས་སུ་ཕེབས་ཐུབ་ནས་རྒྱ་ནག་ནང་ཉི་མ་གསུམ་རིང་གཞུང་འབྲེལ་གཟིགས་སྐོར་གྲུབ་ནས། ཕྱིར་ལོག་ཕེབས་འཕྲལ་གསར་འགོད་ལྷན་ཚོགས་ཀྱི་ཐོག་ཁོང་གིས། མཉམ་ལས་བྱ་རྒྱུ་ནི་ཧ་ཅང་གལ་གནད་ཆེན་པོ་ཞིག་ཡིན་པ་དང་ཡུ་རོབ་ཀྱི་ངོས་ནས་རྒྱ་ནག་ནི་གལ་གནད་ཆེན་པོ་ཞིག་ལ་བརྩི་གི་ཡོད་ཅེས་གསུངས། རྒྱལ་ཁབ་ཉི་ཤུ་རྩ་བདུན་ལས་གྲུབ་པའི་ཡུ་རོབ་མཉམ་འབྲེལ་རྒྱལ་ཁབ་ཀྱིས། རྒྱ་ནག་གིས་ཨ་མི་རི་ཀ་དང་བསྡུར་བ་ཡིན་ན་ང་ཚོར་རྒྱ་ནག་གིས་དེ་ཙམ་དོ་སྣང་བྱེད་ཀྱི་མི་འདུག་ཞེས་རྒྱུན་རིང་ནས་སྐྱོན་བརྗོད་བྱ་བཞིན་པ་རེད། འོན་ཀྱང་ཡུཀ་རེན་གྱི་དམག་འཛུགས་འགོ་འཛུགས་བྱས་པའི་རྗེས། ཡུ་རོབ་ནི་ས་བབ་ཆགས་སྟངས་ཀྱི་ཐོག་ནས་གལ་གནད་ཆེན་པོ་ཞིག་ཆགས་པའི་རྗེས། ཁོང་གིས་ང་ཚོས་རྒྱ་ནག་དང་ལྷན་དུ། གནད་དོན་འདིའི་ཐད་བཀའ་མོལ་ཞུ་འདོད་ཡོད་ཅེས་གསུངས་བཞག། དེ་བཞིན་ཁོང་གིས་ཁོང་རྒྱ་ནག་ཏུ་བཞུགས་ཡུན་རིང་རྒྱ་ནག་གི་དཔོན་རིགས་དང་ལྷན་དུ་ཨི་སི་རལ་གྱི་གཉན་འཕྲང་གི་སྐོར་ཡང་བཀའ་མོལ་ཞུས་པ་ཡིན་ལ་ཁོང་གི་ཕྱག་རོགས་ལས་བྱེད་དོ་དམ་པ་ཨི་རན་ཁིའུ་མོ་ར་ལགས་བདུན་ཕྲག་རྗེས་མ་རྒྱ་ནག་ཏུ་ཕེབས་ནས་ཨི་སི་རལ་དང་གྷ་ཛ་གི་སྐོར་མུ་མཐུད་ནས་གྲོས་མོལ་གནང་གི་རེད་ཅེས་གསུངས་བཞག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད་དེ་ནས་བཙན་བྱོལ་བོད་མིའི་སྐྱབས་བཅོལ་བའི་ལོ་རྒྱུས་གཞི་རྩར་བཞག་སྟེ་རྒྱ་ནག་གིས་བོད་ནང་བོད་མི་ཚོའི་སྐད་ཡིག་དང་རིག་གཞུང། ཆོས། རྩ་མེད་བཟོ་བཞིན་ཡོད་ཀྱང། བཙན་བྱོལ་ནང་བོད་མི་ཚོས་དེ་ལྟར་མི་ཉམས་རྒྱུན་འཛིན་བྱེད་ཀྱི་ཡོད་པའི་སྐོར་ཐག་རིང་འཛམ་གླིང་གི་ཐོག་ཁང་ནས་འབྱོར་ཞེས་པའི་དཔེ་དེབ་གསར་པ་ཞིག་འགྲེམས་སྤེལ་བྱེད་ཀྱི་ཡོད་པའི་སྐོར་ལ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ཆོལ་གསུམ་ས་ཁྱོན་དུ་ས་བྱི་ཞི་རྒོལ་ཆེན་མོ་བྱུང་ནས་སྐབས་དེར་རྒྱ་ནག་གཞུང་གིས་བོད་མི་ཞི་རྒོལ་བའི་ཐོག་དྲག་གནོན་གྱིས་དམར་བསད་བཏང་བ་དང་བཙོན་འཇུག་ཁྲིམས་ཐག་བཅད་པའི་དུས་ཚིགས་དེར། Financial Times གི་གསར་འགོད་པ་ཨེ་མི་ཡི་བཞུགས་སྒར་རྡ་རམ་ས་ལར་ས་བྱི་ཞི་རྒོལ་དང་བོད་ནང་གི་ཛ་དྲག་གནས་སྟངས་སྐོར་གནས་ཚུལ་བཀོད་རྒྱུའི་ཆེད་ཕེབས་འདུག་འོན་ཀྱང་སྐབས་དེར་ཁོང་གིས་རྒྱ་ནག་གིས་བོད་ནང་བོད་མི་ཚོའི་སྐད་ཡིག་དང་རིག་གཞུང་ཆོས་རྩ་མེད་བཟོ་བཞིན་ཡོད་ཀྱང་བཙན་བྱོལ་ནང་དང་ལྷག་པར་དུ་བཞུགས་སྒར་རྡ་རམ་ས་ལར་བོད་མི་ཚོས་དེ་ལྟར་མི་ཉམས་རྒྱུན་འཛིན་བྱེད་ཀྱི་ཡོད་པ་སོགས་གཟིགས་ཏེ། བཙན་བྱོལ་བོད་མིའི་སྐྱབས་བཅོལ་བའི་ལོ་རྒྱུས་གཞི་རྩར་བཞག་སྟེ་དཔེ་དེབ་ཞིག་བྲིས་གནང་འདུག།
Far From the Rooftop of the World འམ་ཐག་རིང་འཛམ་གླིང་མཐོ་སྒང་ནས་འབྱོར་ཞེས་པའི་དཔེ་དེབ་གསར་པ་དེའི་ནང་ཨེ་མི་ཡི་ལགས་ཀྱིས་ལོ་ངོ་བཅུ་བཞི་ལྷག་རིང་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ལོ་རྒྱུས་དང་འབྲེལ་ནས་བོད་མིའི་དཀའ་སྡུག་དང་ཡང་སྐྱབས་བཅོལ་བའི་གནས་བབ་འོག་སོ་སོའི་སྐད་ཡིག་དང་ངོ་བོ་མི་ཉམས་རྒྱུན་འཛིན་བྱས་པ་ཙམ་མ་ཟད་ཕྱི་རོལ་གྱི་སྐད་ཡིག་གསར་པ་སྦྱང་དགོས་པའི་དགོས་མཁོ་དང་དེ་བཞིན་བོད་མི་སྐྱབས་བཅོལ་བའི་གནས་སྟངས་རྣམས་ཆབ་སྲིད་དང་འབྲེལ་ནས་རྩ་དོན་རྩོད་མཁན་གྱི་མི་རིགས་ཙམ་མ་ཡིན་པར། བོད་མི་རྣམས་ནི་རང་བཞིན་གྱིས་དགའ་ཉམས་ཅན་དང་བག་ཕེབས་པོ། བློ་ཁ་ཡངས་པོ་སོགས་གང་ལྟར་དཔེ་དེབ་འདི་བོད་ཀྱི་ལོ་རྒྱུས་དང་རྒྱལ་རབས་སོགས་མ་ཡིན་པར་མི་རིགས་ཤིག་གིས་བཙན་བྱོལ་ནང་སོ་སོའི་ངོ་བོ་ཉར་ཚགས་བྱེད་བཞིན་པའི་ལོ་རྒྱུས་སྒྲུང་ཞིག་ཡིན་པ་རེད་འདུག། དེ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དཔེ་དེབ་གསར་པ་དེ་ཡི་སྔོན་བརྗོད་དུ་རྩོམ་པ་པོ་ཨེ་མི་ཡིས་བྲིས་པའི་སྐྱབས་བཅོལ་བོད་མིའི་ལོ་རྒྱུས་དེ་ཀློག་རྗེས་རྒྱལ་སྤྱིའི་མི་མང་ནས་བོད་མིའི་ཞི་མཐུན་གྱི་སྒོ་ནས་མི་རིགས་ཀྱི་ཆེ་མཐོང་དང་རང་དབང་གི་མངོན་འདོད་སྒྲུབ་བཞིན་པར་ད་བར་མང་ཚོགས་ནས་རྒྱབ་སྐྱོར་ཐོབ་ཡོད་པ་རྣམས་ཀྱི་གོ་རྟོགས་ཀྱི་ནུས་པ་དེ་ཤུགས་ཆེ་རུ་འགྲོ་རྒྱུའི་ཡིད་ཆེས་གནང་གི་ཡོད་ཅེས་བཀའ་སྩལ་གནང་འདུག།

ཨེ་མི་ཡི་ལགས་ནི་ཨ་མི་རི་ཀའི་ནང་སྐྱེས་འཚར་བྱུང་བའི་རྒྱ་རིགས་ཤིག་ཡིན་པ་དང་དེ་སྔ་ཁོང་གིས Financial Times ཞེས་པའི་ནང་གསར་འགོད་པའི་ཕྱག་ལས་གནང་མྱོང་ཡོད་པ་མ་ཟད་ད་ལྟའི་ཆར Bloomberg གསར་ཁང་ནང་ཕྱག་ལས་གནང་གི་འདུག། དེ་མིན་ཁོང་གིས་རྒྱ་གར་དང་བལ་ཡུལ་པཱ་ཀི་སི་ཐན་གཙོས་པའི་འཛམ་བུ་གླིང་གི་རྒྱལ་ཁབ་ཉི་ཤུ་ལྷག་ནས་གསར་འགོད་གནང་ཡོད་པ་མ་ཟད་གསར་འགོད་ལས་རིགས་དང་འབྲེལ་བའི་བྱ་དགའ་མང་དག་ཞིག་ཐོབ་མྱོང་ཡོད་པ་རེད་འདུག་ཁོང་གིས་འདི་ག་རླུང་འཕྲིན་ཁང་ལ་དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་ཁོང་བོད་ལ་བདུན་ཕྲག་གསུམ་རིང་འགྲོ་མྱོང་ཡོད་པ་དང། དེ་ཡང་མ་འོངས་པར་སླར་ཡང་བོད་ནང་བསྐྱོད་རྒྱུའི་རེ་འདོད་ཆེན་པོ་ཡོད་པ་གསུང་གི་འདུག། དཔེ་དེབ་དེ་བྲི་རྒྱུར་ཨེ་མི་ཡི་ལ་ལོ་ངོ་བཅུ་བཞི་ཙམ་འགོར་ཡོད་པ་དང་ཁོང་གིས་བཙན་བྱོལ་བོད་མིའི་སྐོར་གྱི་ལོ་རྒྱུས་དཔེ་དེབ་བྲིས་མཁན་སྤྱི་བཏང་མང་པོ་མེད་སྟབས་དུས་ཀྱི་འགྱུར་བ་དང་འབྲེལ་ནས་སྐྱབས་བཅོལ་བོད་མི་ཚོའི་ལོ་རྒྱུས་དེ་བྲིས་ཡིན་པ་གསུང་གི་འདུག་དེ་ཡང་དཔེ་དེབ་དེ་དཔར་འགྲེམས་བྱེད་མཁན་མ་རག་པས་དུས་ཡུན་རིང་པོ་འགོར་ཡིན་པ་འགྲེལ་བརྗོད་གནང་བ་དང་ཡིན་ན་ཡང། བཙོན་བྱོལ་ནང་གི་བོད་མི་དཀྱུས་མའི་མི་ཚེའི་སྒྲུང་དེ་ཚོ་འཛམ་བུ་གླིང་གི་མི་མང་ནས་ཤེས་དགོས་པ་གལ་ཆེན་པོ་མཐོང་གི་འདུག་གསུང་གི་འདུག་གཞི་རྩའི་དཔེ་དེབ་གསར་པ་འདི་ཡོང་འགྱུར་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་དབུ་འབྱེད་གནང་གི་འདུག་གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།

ནུས་པ་ལ་དཔག་པའི་ཡང་འདུག་ཞེས་ལས་བགོས་རྒྱབ་བཞག་ཡོད་རེད་ང་རང་ལྟ་བུ་ཆ་བཞག་པ་ཡིན་ན། ད་བོད་ཕྲུག་ལས་བྱ་ཚོགས་པའི་ནང་ལ་ཡང་ད་བོད་ཡིག་གི་ཐོག་ནས་ཨ་ནི་དྲུང་ཡིག་སོར་ཆིག་ཁྲི་ཁྲི་ཐག་ཐག་བྱེད་ཡག་འདྲ་བོ་དང་ཨ་ནི་ང་ཚོ་ཡང་ལོ་གཅིག་ནང་ལ་ཡང་དཔལ་འབྱོར་འདུ་འགོད་ཀྱི་གཞས་སྣ་འཁྲབ་སྟོན་དེ་འདྲ་གནང་གི་ཡོད་རེད་དེ་འདྲའི་སྐབས་ལ་ཡང་ཨ་ནི་གཙོ་སྐྱོང་བྱེད་ཡག་གི་ལས་ཀ་དེ་འདྲ་བྱེད་ཀྱི་ཡོད། བོད་ཕྲུག་ལས་བྱ་ཚོགས་པའི་ལོ་རྒྱུས་དང་ལས་བསྡོམས་ལ་ལྟ་དུས་ཙམ་པ་ད་བར་སློབ་ཕྲུག་བརྒྱ་དང་ཉི་ཤུ་ལྷག་ལ་སློབ་ཡོན་ཐོབ་འདུག་སློབ་ཕྲུག་གཅིག་ལ་སློབ་ཡོན་ཐོབ་ཡ་ལ་བོད་ཕྲུག་གཅིག་ལ་ཆ་རྐྱེན་ག་རེ་ཚང་དགོས་ཀྱི་རེད་བས་ཆ་རྐྱེན་དེ་ཚོ་ཡོད་མེད་བརྟག་དཔྱད་བྱེད་ཡ་ལ་གཞི་རིམ་བརྒྱུད་རིམ་དེ་ག་འདྲ་ཞིག་གནང་གི་ཡོད་ན། སློབ་ཡོན་ཐོབ་པའི་བོད་ཕྲུག་གཅིག་ལ་ལོ་གཅིག་ནང་ལོགས་ལ་འགྲོ་གྲོན་ག་ཚོད་གཏོང་གི་ཡོད་ན། ལགས་སོ་ལགས་ལ་ཅི་ད་ད་ནའང་རྣམ་པ་ཚོའི་མཁྱེན་གསེང་རེད་བོད་ཕྲུག་ལས་བྱ་ཚོགས་པ་དང་བོད་བོད་པ་རོགས་པ་བྱེད་བྱེད་པའི་ཚོགས་པ་འདི་གིས་ད་ཅི་ད་ང་ཚོ་དྲ་རྒྱའི་ཐོག་ལ་ཡར་སློབ་ཕྲུག་འདུག་ཟེར་ཞེས་གདམས་སྒྲུག་བྱས་པ་དག་ཚང་མ་མི་མང་ལ་སྟོན་གི་ཡོད་མ་རེད་འདི་མ་སྟོན་བའི་རྒྱུ་མཚན་དེ་ད་ད་དཔེ་བྱེད་ན་རྗེས་ལ་ང་ཚོ་གནས་ཚུལ་ཡོང་མདོག་ཁ་བོ་རེད་རོགས་ལ་ཨ་ནི་ད་ཅི་ད་ལོ་གཅིག་ནང་ལ་ང་ཚོས་ད། ཕྲུ་གུ་བཅོ་ལྔ་ནས་ཉི་ཤུའི་བར་དུ་ལ་ཡར་སློབ་ཡོན་སྤྲད་ཡག་གི་ཁྱབ་བསྒྲགས་ཅིག་སྤྱི་ཟླ་གསུམ་པའི་ནང་ལ་བྱེད་ཀྱི་ཡོད་རེད་དེ་འདྲའི་སྐབས་ལ་ཡ་ད་རྒྱ་བལ་འབྲུག་གསུམ་ནང་ལ་ཡོད་པའི་གི་ད་དཔལ་འབྱོར་ལ་ཡ་དཀའ་ངལ་ཡོད་པ་ད་ཤེས་ཡོན་ཐོག་ལ་ཡ་དོ་དབྱིངས་ཡོད་པ་མཐོ་སློབ་ལ་འགྲོ་འདོད་ཡོད་པ་སློབ་ཕྲུག་ཚོ་ཡང་གཅིག་གི། བོད་ཕྲུག་ལས་བྱ་ཚོགས་པ་ནས་སློབ་ཡོན་ཞུ་ཡ་ཡིན་པ་ཡིན་ན་དྲ་རྒྱའི་ཐོག་ནས་ཡང་འགེངས་ཤོག་དེ་འདྲ་རྒྱང་ཡ་ཡོད་རེད། ཨ། དེ་ནས་ཆ་རྐྱེན་ག་རེ་དགོས་རེད་ཞུས་པ་ཡིན་ན། གཙོ་བོ་འདྲ་བོ་འདི་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་དཔྱ་ཁྲལ་ལག་དེབ་ང་ཚོ་དེབ་ལྗང་གུ་དེ་དགོས་ཀྱི་ཡོད་རེད་ཨ། འདི་ནས་ཨ་ནི་འཛིན་གྲྭ་བཅུ་གཉིས་ཐོན་པའི་གི་ལག་འཁྱེར་དང་ཨ་ནི། སོ་སོ་མ་འོངས་པ་ལ་ཡང་མཐོ་སློབ་འགྲོ་བའི་སྐབས་སློབ་སྦྱོང་ག་རེ་བྱེད་ཡ་ཡོད་མེད་ཀྱི། འཆར་གཞི་འདྲ་པོ་བྱས་ཨ། འདི་ནས།

ཡིན་དང་མ་ཡིན་དེ་ཚོ་བརྙན་པར་ལེན་བྱས་ཚུར་ང་ཚོ Canada ལ་ཡང་ཚུར་བཏང་གི་ཡོད་རེད་བཏང་ཡོད་དུས་ཙང་ལ་ཡང་ཨ་ནི་རྒྱུན་ལས་རྣམ་པ་ཚོར་དགོས་ཚུལ་རུབ་རུབ་བྱས་བརྙན་པར་དེ་ཚོར་བལྟས་དངོས་གནས་དྲང་གནས་ཀྱི་སྐྱོ་བོ་ཡིན་དང་མ་ཡིན་ད་ཨ་ནི་དེ་ཚོར་ཞིབ་འཇུག་གཏན་འཁེལ་བ་བྱས་ནས་ཨ་ནི་བརྒྱ་ཆ་སྤྲད་རྗེས་ད་བརྒྱ་ཆ་མཐོ་ཤོས་ཨ་ནི་བཅོ་ལྔ་དང་པོ་ཡིན་ན་བཅོ་ལྔ་འདུག་ཞེས་གདམས་སྒྲུག་བྱས་རྗེས་ང་ཚོ་སློབ་ཡོན་ཕུལ་གི་ཡོད་རེད་ད་རུང་ད་ལོ་ང་ཚོ་ཉིས་སྟོང་ཉི་ཤུ་རྩ་གསུམ་ནང་ལོགས་ལ་ཡང་ཕྲུ་གུ་བཅོ་ལྔ་ཅིག་གདམས་སྒྲུག་ཞུས་ཡོད་རེད། ཨོ་དེ་འདྲའི་ཨོ་རེད་ལགས། དང་ཐོག་ཁྱེད་རང་ཚོའི་ཚོགས་པ་དེ་ཁེ་ན་ཌ་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ལབ་ཀྱི་འདུག་ཡིན་ན་ཡང་ཉིས་སྟོང་བཅུ་གཅིག་ལོར་ཚོགས་པའི་མིང་དེ་བོད་ཕྲུག་ལས་བྱ་ཚོགས་པ་ལ་བསྒྱུར་འདུག་དེ་བསྒྱུར་དགོས་ཡའི་རྒྱུ་མཚན་ག་རེ་ཡིན་ན། ཨ་ནི་ཁེ་ན་ཌ་བོད་ཀྱི་རིག་གཞུང་གཅེས་འཛིན་ཁང་གིས་ཕྱག་ལས། སྦྱིན་བདག་ག་རེ་གནང་གི་ཡོད་ན། ལགས་འོང་ནོར་དེ་ལགས་ད་སྤྱིར་བཏང་འདི་རེད། དང་པོ་འདི་ང་ཚོ་ཚོགས་པ་འདི་དང་པོ་བཙུགས་ཡོང་དུས་ཆིག་སྟོང་དགུ་བརྒྱུ་དགུ་བཅུ་གོ་དགུ་སྤྱི་ཟླ་བརྒྱད་པའི་ཚེས་བཅུ་གཅིག་ཚེས་ལ་ཡ་ད་ཁོང་ཚོ་ཨ་རི་ནས་ཚུར་ཕེབས་ནས་མི་ཉི་ཤུ་རྩ་གཅིག་ཅིག་གིས་ད་ཅིག་དེ་སྐབས་དེ་དུས་ཙང་ང་ཚོ་སྐྱབས་བཅོལ་ཞུ་གི་ཡོད་རེད་སྤྱིར་བཏང་ཁེ་ན་ཌ་ལ་ཡ་ཨ་ནི་དགུ་བཅུ་གོ་བརྒྱད་ཙམ་ལ་ཡ། བོད་མི་ཚོས་སྐྱབས་བཅོལ་ལ་ཕེབས་ཡག་འགོ་ཚུགས་ཡོད་རེད་ཨང་དེ་ཡིན་དུས་ཙང་ལ་ཡ། ཨ་ནེ། དགུ་བཅུ་གོ་དགུའི་ལོ་ལ་ཁོ་རང་ཚོ་ཨ་རི་ནས་ཚུར་སྐྱབས་བཅོལ་ཞུ་བར་ཁེ་ན་ཌ་ལ་ཡོང། དེའི་བར་དུ་ལ་ཡ་ད་གཅིག། ངོ་ཤེས་མང་ཆེ་ཡོད་མ་རེད། ཨ་ནེ། ཕ་མ་སྤུན་ཀྱག་ཚང་མ་བློས་བཏང་བཞག་ནས་སླེབས་ཡོད་རེད་དེ་འདྲ་ཡིན་དུས་ཁོ་རང་ཚོ་ད་གཅིག། དེ་དུས་སྐབས་དེ་དུས་ཁོ་རང་ཚོ་ཨིན་ཇིའི་ཡས་དུས་སུ་ཡག་པོ་ཞེ་པོ་ཅིག་བཞིན་འགྲོ་སྟངས་དང་ཞེ་པོ་ཅིག་ཧ་གོ་གི་མེད་ཙང་ཁོ་རང་ཚོ་མཉམ་རུབ་ཀྱི་ཐོག་ནས་སྐྱིད་སྡུག་འདྲ་པོ་ཅིག་བཙུགས་བྱས་ཨ་ནེ་སྒོར་མོ་ཉི་ཤུ་རྩ་ལྔ་རེ། ཚུར་བསྡུ་རུབ་བྱས་ནས་ཁོ་ཚོར་སྐྱིད་སྡུག་ཅིག་བཙུགས་སྐྱིད་སྡུག་འདི། ཨ་ནི། ད་སྐྱིད་སྡུག་འདི་དངོས་གནས་བཤད་ན་སྐྱབས་བཅོལ་ཞུ་ཡག་གི་ཁོ་རང་ཚོ་འགྲོ་གྲོན་གཏང་ཡག་གི་ཚུལ་དུ་པེ་ཤག་བསྡུ་རུབ་བྱས་ཤག་ད་དེ་ཡིན་དུས། འདི་ཡི་གི་པེ་ཤག་ད། གཙོ་བོ་སྤྱི་འཐུས་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་རེད་དེ་ཡིན་དུས་ཙང་ཁོང་ཚོ་ལ་སྐྱབས་བཅོལ་ཞུ་ཡག་ལ་དམིགས་བསལ་གྱི་དཀའ་ངལ་མེད་ནི་ཨ་ནི་རྦད་དེ་ཡག་པོ་ཞེ་པོ་ཅིག་རག་པའི་རྗེས་ལ་ཡང་ཨ་ནི་ཁོང་ཚོས་སྐྱིད་སྡུག་འདི་མེད་པ་བཟོས་བྱས་ཨ་ནི་དངོས་གནས་དངོས་གནས་བསྡུས་བྱ་རྒྱུ་གི་གཅིག་སྐྱིད་སྡུག་གི་པེ་ཤག་ཡོད་མ་རེད་པས་ད་འདིའི་ལྷག་མ་འདི་གིས་ད་ང་ཚོ་བོད་པའི་གི་ཨ་ནི། རིག་གཞུང། གཅེས་འཛིན་བྱེད་ཡག་གི་ཆེད་དུ་ཏུ་ཚོགས་པ་ཅིག་བཙུགས། སྐབས་དེ་དུས་ཙང་ལ་ཡ་ཁོ་རང་ཚོ་མི་ཉི་ཤུ་རྩ་གཉིས་རེ་བ་ཞིག་འདུག་དེའི་གིས་མཉམ་དུ་བཙུགས་བྱས་ནས་ཨང་དུ་བྱས་བོད་ཕྲུག་ལས་འཆར་དེ་དུས་སྐབས་དེ་དུས་བོད་ཕྲུག་ལས་འཆར་ཚོགས་པ་ཞུ་གི་ཡོད་མ་རེད་སྐྱིད་སྡུག་བྱས་ནས་བཙུགས་ཡོད་རེད་དེ་ནས་ཨ་ནེ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔ་ལ་ཡ་ད་ཅིག་གིས་བོད་ཀྱི་རིག་གཞུང་གཅེས་འཛིན་བྱེད་ཡག་ཆེད་དུ་དུ་བྱས་ཨ་ནེ་གཞས་སྣ་འཁྲབ་སྟོན་གནང་ཡག་དང་དེ་འདྲས་ད་བཙུགས་ཡོད་རེད་དེའི་སྐབས་ལ་ཡ་གཅིག་བོད་པའི་གི་རིག་གཞུང་ཨ་ནི་ཕྱི་རྒྱལ་ལ་ཡ་ད་འདུག་ཟེར་བྱས་འགྲེམས་སྟོན་གནང་ཡག་དང་བོད་མི་རིགས་ཀྱི་ཁྱད་ཆོས་འདུག་ཟེར་བྱས་སྟོན་ཡག་གི་དེ་འདྲའི་གི་ལས་དང་བྱ་དེ་བཞག་དེའི་སྐབས་དེ་ལ་ཡང་ཨ་ནི་བོད་ཕྲུག་ལས་འཆར་ཚོགས་པ་ལ Tibetan Culture Preservation Center འདུག་ཟེར་བྱས་རིག་གཞུང་གཅེས་འཛིན་ཁང་ཟེར་གི་ཡོད་རེད་མིང་དེ་འབོད་ཀྱི་ཡོད་རེད་དེ་ནས་ཨ་ནི་གཅིག། སྐྱབས་མགོན་རིན་པོ་ཆེའི་བཀའ་དགོངས་ནང་བཞིན་གྱི་ལྟར་སློབ་ཕྲུག་ཚོ་ལ་ཡང་སློབ་ཡོན་ཕུལ་བ་དང་རོགས་པ་བྱས། དེ་འབྲེལ་གྱི་བཀའ་དགོངས་གནང་བ་ནང་བཞིན་ཉིས་སྟོང་གཉིས་ལོ་ལ་ཡང་རྒྱ་གར་ཨ་རུ་ན་ཅལ་ཏེ་ཛུ་གཞིས་ཆགས་ནས་སྤུ་གུ་སློབ་མ་བཅུ་ལ་ཡང་ད་གཞི་རིམ་སློབ་གྲྭ་གི་སྦྱིན་བདག་ཐོན་ཡོད་རེད། ཨ་འདི་ནས་ད་ང་ཚོ་ཉིས་སྟོང་བརྒྱད་ལོ་ལ་ཡང་ད་བོད་ཕྲུག་ང་ཚོ་འདི་རེད་ད། ཁེ་ན་ཌ་བོད་རིགས་སྤྱི་མཐུན་ཚོགས་པ་གངས་ལྗོངས་ཆོས་ལྡན་གླིང་ཨ་ནེ་བོད་ཀྱི་རིག་གཞུང་ལྟེ་གནས་ཁང་དུ་ཞེས་ད། ཁང་ནས་ཨ་ནེ་རེས་གཟའ་སྤེན་པ་དང་ཉི་མ་གང་རུང་ལ་ཡང་བོད་ཀྱི་ཟློས་གར་དང་སྐད་ཡིག་ལ་སོགས་པ་དེ་འདྲ་བསླབ་ཀྱི་ཡོད་ཙང་ཨ་ནེ་གོང་གི་ད་ལྟ། བོད་ཕྲུག་ལས་འཆར་ཚོགས་པ་ཡི་ད་གཅིག་གི། ཟློས་གར་འཁྲབ་ཡག་ལ་སོགས་པ་ད་རིག་གཞུང་གཅེས་འཛིན་བྱེད་ཡག་གི། ད་དེ་འདྲས་ཀྱི། ཆས་གོས་ལ་སོགས་པ་དེ་འདྲས་ཀྱི་ད་རྒྱ་སྒོར་མོ་འབུམ་གསུམ་ཙམ་སྤྲད་བཞག་པའི་ཀྱི་འཁྲབ་ཆས་མང་པོ་ཅིག་ཨ་ནེ་བོད་རིགས་སྤྱི་མཐུན་ཚོགས་པ་ལ་ཕར་ཕུལ་བྱས་ད་ཁོ་རང་ཚོ་གི་ལས་དོན་དེ་ཇེ་བོར་བརྒྱབ་བྱས་ད་བོད་ང་ཚོ་གི། ཤེས་ཡོན་ཐོག་ལ་ཡང་སློབ་སྦྱོང་ཁ་ཆེ་རོགས་པ་བྱེད་ཡ་ཐོག་ལ་ཡང་ནི་ཁ་ཕྱོགས་ཤིག་བསྒྱུར་བྱས་ནི་ཨ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ཡང་ད་ང་ཚོ་སྐབས་བཀའ་ཤག་སྐབས་བཅུ་གསུམ་དང་བཅུ་བཞི་བའི་གི་ཤེས་རིག་དྲུང་ཆེ་གཡུ་ཐོག་ཀརྨ་དགེ་ལེགས་ལགས་དེ་དུས་ཀྱི་ཁོ་རང་གི་བཀའ་ཞིག་གནང་བྱས་ང་ཚོ་གཞི་རིམ་སློབ་གྲྭར་འགྲོ་ཡ་ལ་ཡང་དམིགས་བསལ་དཀའ་ངལ་གང་ཡང་མི་འདུག་ཡིན་པ་ཡིན་ནའི་ལས་ད་ཅིག་མཐོ་རིམ་སློབ་གྲྭ་ལ་འགྲོ་མཁན་པུ་གུ་ཚོ་ལ་རོགས་པ་བྱེད་ཐུབ་ན་ཡག་པོ་འདུག་ཟེར་ནས་འདུག་བྱས་ཨ་ནེ་སློབ་མ་གཉིས་ལ་ཡང་དུ་ཚོད་སློབ་ཡོན་ཕུལ་ཡ་གི་ཐུགས་ཐག་བཅད་བྱས། ཨ་འདུག་བྱས་ཕུལ་ཡོད་རེད་སྐབས་དེ་དུས་ཙང་ལས་ད། ད་ང་ཚོ་ལས་ཀ་ཆ་ཚང་ལོ་ད་པུ་གུ་གི་ཤེས་ཡོན་ཆེད་དུ་སློབ་སྦྱོང་ག་རེ་ཁོ་ཚོར་ད་ཤེས་ཡོན་གྱི་ཆེད་དུ་ཨ་འདུག་བྱས་སློབ་ཡོན་གྱི་ཆེད་དུ་འདུག་བྱས་ལས་འགུལ་སྤེལ་གྱི་ཡོད་ཙང་ང་ཚོ་མིང་དེ་བརྗེ་བོ་རྒྱག་དགོས་འདུག་ཟེར་ནས། Tibetan Culture Preservation Center ནས་ཚུར Tibetan Culture Tibetan Children's Project ཀྱི་ཚུར་བསྒྱུར་བཞག་ཡོད་རེད། Canada བོད་ཀྱི་རིག་གཞུང་གཅེས་འཛིན་ཁང་ནས་ཨ་ནི་བོད་ཕྲུག་ལས་འཆར་ཚོགས་པ། བོད་པས་བོད་པར་རོགས་པ་བྱེད་སའི་འདུག་བྱས་བཙུགས་ཡོད་རེད། དེ་ཡིན་དུས་ཙང་ལ་ཡ་ད། ཉིས་སྟོང་ཨ་ནི་བཅོ་ལྔ་ལོ་ལ་ཡ་ང་ཚོས་སྐྱབས་མགོན་རིན་པོ་ཆེ། དགུང་ལོ་བརྒྱད་ཅུ་ཕེབས་པའི་གྱ་སྟོན་རེད་བ། དེའི་སྐབས་ལ་ཡ། སྐྱབས་མགོན་རིན་པོ་ཆེ་གིས་ད་ཅིག་གྱ་སྟོན་ལ་ཡ་དམིགས་བསལ་གྱིས་ག་རེ་བྱས་འདུག་ཟེར་ན་ད། ང་ཚོས་སྐྱབས་མགོན་རིན་པོ་ཆེ་སྐུ། ཅིག། སྐུ་ཕྲེང་དང་མཉམ་འབྲེལ་གྱིས་པུ་གུ་བཅུ་བཞི་ལ་ཡ་ད། སློབ་མཐར་མ་ཐུག་མ་སོན་བར་དུ་འདུག་བྱས། མཐོ་སློབ་ལ་འགྲོ་ཡ་གི་སློབ་ཡོན་ཕུལ་གྱི་ཡིན་ཟེར་ནས་ཐུགས་ཐག་བཅད་ནས་འདུག་བྱས་ཕུལ་ཡོད་རེད། ལའང་བསྟན་འཛིན་ཆེན་པོ་ལགས། ནི་གོང་དུ་ཁྱེད་རང་གིས་གསུངས་སོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་གཞིར་བཟུང་བོད་ཕྲུག་ལས་འཆར་ཚོགས་པ་དེ་ལ་རྒྱབ་སྐྱོར་གནང་མཁན་ཚོགས་དངུལ་འབུལ་མཁན་འཛམ་གླིང་ས་ཕྱོགས་གང་ས་ནས་ཡོད་པ་བཅས་ད་ལྟའི་ཆ་ལ་བོད་མི་དྲུག་བརྒྱ་བཞི་བཅུ་ཞེ་གསུམ་འདུག་གལ་ཏེ་རང་ཚོགས་པ་འདིའི་དམིགས་ཡུལ་དང་ལས་དོན་བྱེད་ཕྱོགས་ལ་རྒྱབ་སྐྱོར་གནང་འདོད་ཡོད་ན་མཉམ་ཞུགས་གནང་སྟངས་ག་འདྲ་ཡིན་ནམ་འདི་འགྲོ་སྟངས་འགྲོ་ལུགས་ཅིག་འགྲེལ་བཤད་སྐྱོན་རོགས་གནང་དང། འོ་ནི་བོད་ཕྲུག་ལས་འཆར་ཚོགས་པའི་གི་ད་གཙོ་བོ་འབོད་ཚིག་འདྲ་བོ་འདི་བོད་པས་བོད་པར་རོགས་པ་བྱེད་ཅེས་པ་དེ་རེད། ཨ་ནི། ད་ག་ནང་བཞིན་ད་སྐྱབས་མགོན་རིན་པོ་ཆེ་གི་དགོངས་པ་གཞིར་བཟུང་བྱས་ནས། ཨ་ནི། ད་ང་ཚོ་ནུབ་ཕྱོགས་རྒྱལ་ཁབ་དང་ད་ཨེ་ཤི་ཡ་ད་ག་ས་བར་ད་དཔེ་ཁས། ཡུ་རོབ་ནང་ལ་ཡང་ད་ཅིག་གནས་སྡོད་གནང་མཁན་བོད་མི་ཚོའི་འཚོ་བའི་ཕྱོགས་ལ་ཡང་ད་དཀའ་ངལ་ཞེ་པོ་དེ་འདྲ་གང་ཡང་ཡོད་མ་རེད་ཚང་མ་ཡག་པོ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཙང་ལ་ཡང་རྒྱ་བལ་འབྲུག་གསུམ་ནང་ལ་ཡོད་པའི་གི་ཨ་ནི་བོད་རིགས་ཉམ་ཐག་ད་ཅིག་དཀའ་ངལ་འཕྲད་བཞིན་པ་ལ་ཡང་དཀའ་ངལ་སེལ་ཡག་གི་རོགས་པ་བྱེད་དགོས་རེད་སྐྱབས་མགོན་རིན་པོ་ཆེས་བཀའ་ཡང་སེ་གནང་གི་ཡོད་རེད་དེ་ཡིན་དུས་བོད་པས་བོད་པ་ལ་ཡང་རོགས་པ་བྱེད་ཐུབ་ཡ་དེ་དམིགས་བསལ་གྱི་ནུས་པ་ཆེན་པོ་ཞིག་དང་སོ་སོ་གི་འགན་འཁྲི་ཅིག་ཡོད་པའི་ཚོར་སྣང་འདྲ་བོ་ཞིག་སླེབས་ཀྱི་འདུག་བ་དེ་འདྲ་ཡིན་དུས་ཙང་ལ་ཡང་ང་ཚོ་ཡུལ་ཕྱོགས་གང་སར་ཡོད་པའི་བོད་རིགས་ཚང་མ་ལོག་གིས་བོད་ཕྲུག་ལས་འཆར་ཚོགས་པའི་གི་ལས་དོན་བྱེད་ཕྱོགས་དང་ད་ག་ནང་བཞིན་ཨ་ནི་སློབ་ཕྲུག་ཚོའི་གི་ཤེས་ཡོན་གྱི་ཆེད་དུ་ཕྱག་རོགས་དང་རྒྱབ་སྐྱོར་གནང་འདོད་ཡོད་པ་ཡིན་ན་ཨ་ནི་གལ་ཆེ་ཤོས་དེ་ཚོགས་མི་བཟོས་གནང་ན་ཨ་ནི་ཡག་པོ་ཞེ་པོ་ཞིག་འདུག་བསམ་འཆར་བྱེད་ཀྱི་འདུག། ཚོགས་མི་འདི་བཟོས་པ་ཡིན་པ་ཡིན་ན་བོད་ཕྲུག་ལས་འཆར་ཚོགས་པའི་གི་ཚོགས་པ་འདིའི་གི་ལས་འཆར་ལས་དོན་བྱེད་ཕྱོགས་ག་འདྲས་ཅིག་ལ་ཡ་རྒྱུས་ལོན་བྱུང་ཐུབ་ཡ་ད་ག་ནང་བཞིན་གི་ཚོགས་མི་བཟོ་ཡ་གི་ཚོགས་དངུལ་འདི་ཡ་དཔེ་ཉུང་ཉུང་རེད་ང་ཚོ་ཁེ་ན་ཌ་གི་སྒོར་མོ་གཉིས་དང་པེ་ཤ་ལྔ་བཅུ་རེད་སྒོར་མོ་གཉིས་དང་པེ་ཤ་ལྔ་བཅུ་འདི་ཟླ་བ་གཅིག་ལ་རེད་དེ་ཡིན་དུས་ཙང་ཟླ་བ་གཅིག་ནང་ལོགས་ལ་ང་ཚོས་སྒོར་མོ་གཉིས་དང་གསུམ་མ་ཟིན་ཙམ་གྱི་གསོལ་ཇ་མཆོད་ཡ་རེད་ད་ག་ནང་བཞིན་ང་ཚོ་ཚིག་ཇ་དེ་འདྲས་མཆོད་གནང་གི་ཡོད་རེད་དེ་འདྲས་ཅིག་གི་ད་རིན་གོང་འདྲ་བ་ཅིག་གི་ཨ་ནི་བོད་ཕྲུག་ལས་འཆར་ཚོགས་པ་ལ་ཡ་ཚོགས་མི་བཟོས་བྱས་ཞལ་འདེབས་བསྐྱོན་པ་ཡིན་ན་འདིའི་གི་ད་ཅིག་འབྲས་བུ་འདི་པ་འདི་འབྲས་བུ་གཡུར་དུ་ཟ་བ་རླབས་ཆེན་གི་འབྲས་བུ་ཅིག་སྨིན་ཐུབ་ཡག་གི་ད་གནས་སྟངས་རུ་ཆགས་ཀྱི་ཡོད་རེད་དེ་ཡིན་དུས་སྒོར་མོ་གཉིས་དང་པེ་ཤ་ལྔ་བཅུ་མ་རྩ་ཆུང་ཆུང་ཅིག་གི་འབྲས་བུ་དངོས་གནས་གཡུར་དུ་ཟ་བ་ཅིག་འབྲས་བུ་གཡུར་དུ་ཟ་བ་དེ་ག་རེ་རེད་ཞུས་པ་ཡིན་ན། ད་འདིའི་གི་སྒོར་མོ་གཉིས་དང་ལྔ་བཅུ་ཟླ་བ་གཅིག་ལ་ཡ་སྒོར་མོ་གཉིས་དང་ལྔ་བཅུ་ལོ་གཅིག་ལ་སྒོར་མོ་སུམ་ཅུ་འདི་གི་ཨ་ནི་ད་རྒྱ་བལ་འབྲུག་གསུམ་ནང་ལ་ཡོད་པའི། བོད་རིགས་གཞོན་སྐྱེས་སྤུ་གུ་སློབ་ཕྲུག་ད་ཅིག་དངོས་གནས་ཀྱི་ཀླད་པ་གསལ་པོ་ཡོད་པ་སློབ་སྦྱོང་ལ་དོ་སྣང་ཡོད་པ་མ་འོངས་མདུན་ལམ་འོད་སྟོང་འབར་བ་ཡོད་བསྡད་མཁན་དེ་འདྲས་ལ་ཡ་ད་ཅིག་དཔལ་འབྱོར་དཀའ་ངལ་འཕྲད་ནས་ཨ་ནེ་དུས་ཚོད་སློབ་སྦྱོང་བྱེད་ཡ་ལ་ཡ་ཨ་ནེ་བར་ཆད་འཕྲད་བསྡད་པའི་དུས་ཚོད་ལ་ཡ་རོགས་པ་ཕན་ཐོགས་ཀྱི་ཡོད་ཙང་དེ་སྒོར་མོ་གཉིས་དང་ལྔ་བཅུ་དེ་དངོས་གནས་ཀྱི་རིན་ཐང་ཆེན་པོ་ཅིག་ལ་ཡ་ཐོན་གི་འདུག་དེ་འདྲས་ཡིན་དུས་ཙང་ལ་ཡ་ཨ་ནེ་རྣམ་པ་ཚོས་ཀྱི་ད་ལེ་ཚན་འདི་བརྒྱུད་ནས་རྣམ་པ་ཚོས་ཀྱི་ད་མཁྱེན་རྟོགས་བྱུང་ཡོད་པ་ཡིན་ན་ཨ་སྐུ་མཁྱེན་ཨ་ནེ་ཚོགས་མི་བཟོ་གནང་རོགས་གནང་ཟེར་བོད་ཕྲུག་ལས་འཆར་ཚོགས་པའི་པུ་གུ་ཚོས་ཀྱི་སློབ་ཡོན་གྱི་ཆེད་དུ་ཨ་ནི་བོད་ཕྲུག་ལས་འཆར་ཚོགས་པའི་ཚོགས་མི་བཟོས་པ་ཡིན་ན་ཨ་ནི་ང་རང་ཚོ་གཙོ་བོ་དེ་བོད་མི་ས་ཡ་དྲུག་གི་ཕྱི་ལུགས་ཀྱི་ཤེས་ཡོན་གྱི་ཆུ་ཚད་གོང་མཐོར་བཏང་ཡག་ཨ་པུ་གུ་གཅིག་གི་སྒེར་གྱི་མི་ཚེ་ཨ་ནི་ཤེས་ཡོན་ཅན་ཞིག་བཟོ་ཐུབ་ཡག་དེ་འདྲའི་གྱི་ནུས་པ་ཡོད་པ་སོང་ཙང་ཨ་ནི་བོད་ཕྲུག་ལས་འཆར་ཚོགས་པའི་དྲ་རྒྱའི་ནང་ལ་ཕེབས་བྱས་ཨ་ནི་ཚོགས་མི་བཟོ་གནང་རོགས་གནང་ཟེར་ནི།

བསྟན་འཛིན་ཆེན་པོ་ལགས་ཨ་ནི་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་བ་དང་བཅུ་པའི་ནང་ལ་ཨ་རིའི་གྲོང་ཁྱེར་ནིའུ་ཡོག་དང་ཁེ་ན་ཌའི་རྒྱལ་ས་ཀྲོ་རོན་ཀྲོ་ནང་བོད་ཕྲུག་ལས་འཆར་ཚོགས་པའི་ཐུགས་རྗེ་ལེགས་འབུལ་གྱི་དགོང་ཚོགས་ཞིག་སྐོང་ཚོགས་གནང་གི་འདུག་དགོང་ཚོགས་དེའི་དམིགས་ཡུལ་དང་དགོས་པ་ག་རེ་ཡིན་པ་རེད་ཨ་ནི་འདི་ལོ་ལྟར་གནང་གི་ཡོད་ནམ། ལགས་འོང་ནང་འདི་ལ་ད་ལྟ་འདི་ང་ཚོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་དགུ་པའི་ཚེས་བཅུ་ལ་ཡ་ཐུགས་རྗེ་ལེགས་འབུལ་གྱི་རོལ་དབྱངས་དགོང་ཚོགས་ཚོགས་ད་འདི་ང་ཚོ་བོད་ཕྲུག་ལས་འཆར་ཚོགས་པའི་གི་ད་ཅིག་ཡོང་ཁུངས་གི་དཔལ་འབྱོར་ཡོང་ཁུངས་གི་གཞི་འདྲ་བ་གཙོ་བོ་རེད་ང་ཚོ་དཔལ་འབྱོར་བསྡུ་རུབ་ཀྱི་གཞས་སྣ་འཁྲབ་སྟོན་ནང་དེའི་གི་ད་ཡོང་ཁུངས་གི་པེ་ཤ་དེའི་གི་ད་ང་ཚོ་སློབ་ཡོན་གཏང་གི་ཡོད་རེད་བ་འདི་ཡིན་དུས་དེའི་སྐབས། ཨ་རི་ལ་ཡང་ཚོགས་ཡོད་རེད་ད་ཨ་རི་ལ་ཡང། དཔལ་འབྱོར་བསྡུ་ཡག་གི་མཚན་ཚོགས་དེ་ཚོགས་པའི་སྐབས་ལ་ཡང་ད་སྐབས་དེ་དུས་ང་ཚོ་བོད་པ་མང་པོ་ཞིག་ཕེབས་ཨ་ནི་ཞལ་འདེབས་སྐྱོན་མཁན་ཞལ་འདེབས་སྐྱོན་ཚོགས་དངུལ་ཕུལ་མཁན་ཚོགས་དངུལ་ཕུལ་བྱས་འདུག་བྱས་དཔལ་འབྱོར་བསྡུ་གནང་གི་ཡོད་རེད་དེ་ལ་ང་ཚོས་ཐུགས་རྗེ་ཆེ་ཞུ་རོལ་དབྱངས་དགོང་ཚོགས་ཞུ་དགོས་པའི་རྒྱུ་མཚན་གཙོ་བོ་འགྲོ་དེ་ག་པར་ཐུག་བསྡད་ཡོད་ཟེར་ན། ཇི་ལྟར་ང་ཚོ་རོལ་དབྱངས་འདུ་འཛོམས་ལ་མིང་གྲགས་མ་འདྲ་རེ་རེ་བཏགས་ཡས་ཡོད་རེད་དེ་ལས། ཐུགས་རྗེ་ཆེ་ཞུའི་དགོང་ཚོགས་ཟེར་ཡས་འདི་ད་ང་ཚོ་ད་ལྟ་བར་དུ། བོད་ཕྲུག་ལས་བྱེད་ཚོགས་པ་ཀྱི་ལས་དོན་བྱེད་ཕྱོགས་ལ་ཡ་རྒྱབ་སྐྱོར་རྩེ་གཅིག་ཏུ་གནང་མཁན་ལྷག་བསམ་རྣམ་དག་གིས་ད་ང་ཚོ། བོད་རིགས་མང་པོ་ཅིག་ཡོད་རེད་ཁོ་རང་ཚོ་ལ་ཡ་ད་ང་ཚོ་སློབ་ཕྲུག་ཚོ་དང་བོད་ཕྲུག་ལས་བྱེད་ཚོགས་པའི་རྒྱུན་ལས་དང་བླངས་རྒྱུན་ལས་ཚོ་གིས་ཐུགས་རྗེ། ཐུགས་རྗེ་ཆེ་ཞུ་ཡས་ཀྱི་རོལ་དབྱངས་དགོང་ཚོགས་འདི་འདྲའི་བྱས་ནས་མིང་བཏགས་བྱས་ང་ཚོ་དཔལ་འབྱོར་བསྡུ་རུབ་བྱས་ཡོད་རེད་ད་འདི་ང་ཚོ་ཨ་རི་གཅིག་པོ་མ་རེད་ང་ཚོ་ཁེ་ན་ཌ་ལ། ལོ་གཅིག་ལ་ཚར་གཉིས་གནང་གི་ཡོད་རེད་སྣང་བ། ནའང་དཔལ་འབྱོར་བསྡུ་རུབ་ཀྱི་ཐབས་ཐུགས་རྗེ་ལེགས་འབུལ་གྱི་དགོང་ཚོགས་བྱས་བོད་པའི་བུ་ཕར་རོགས་པ་བྱས་ནས་ཞལ་འདེབས་ཕུལ་གྱི་འདུག་གཞན་དག་དཔལ་འབྱོར་བསྡུ་རུབ་བྱེད་ཀྱི་ཐབས་ལམ་གཞན་དག་དེ་འདྲ་གནང་གི་ཡོད་ནའང། སྣང་བ། ད་འདི་འདི་རེད་ད་ང་ཚོ་དཔལ་འབྱོར་བསྡུ་རུབ་སྐབས་ལ་ཡང་ང་ཚོ་རྒྱན་ཤོག་དེ་འདྲ་ཚོ་གནང་ཡ་ཡོད་རེད་ད་ག་ནང་བཞིན་ཨ་ནི།

དེབ་སྐྱེལ་གནང་བའི་ཚོགས་གཙོ་དང་ཚོགས་གཞོན་དང་རྒྱུན་ལས་ད་ལྟ་ཨ་རིའི་ནང་ལོགས་ལ་རྒྱུན་ལས་ལྔ་ཆགས་ཡོད་འདུག་ལུང་པ་གཞན་དག་ལ་ག་འདྲས་གནང་གི་ཡོད་ན་སྤྱི་བཏང་དེབ་སྐྱེལ་གྱི་ཚོགས་པ་ཞིག་ལ་ན་ག་རེ་ཟེར་གོ་རེད། ལགས་རེད་ལགས། སྤྱི་བཏང་ང་ཚོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ལ་ཡ་ཨ་རི་ལ་ཡ་ཁྲིམས་མཐུན་གྱི་ད་ལྟ་དེབ་སྐྱེལ་བྱས་བོད་ཕྲུག་ལས་བྱེད་ཚོགས་པའི་ཡན་ལག་ལས་ཁུངས་ཟེར་གྱི་ཡོད་རེད་ད་འདི་ཚོགས་རེད་ཟེར་ན་ང་ཚོ་མི་བདུན་གན་རྒྱ་བཞག་ཡོད་རེད་འདི་ནང་ལོགས་ལ་ཡ་ད་ང་ཚོ་ཡིག་ཆ་དང་ཚང་མ་ཡོད་རེད་དེ་ལ་ཡ་འདི་ནང་ལོགས་ལ་ཡ་ང། ཨ་རི་བེད་སྤྱོད་བཏང་གི་ཡོད་ཟེར་ན། བོད་ཕྲུག་ལས་བྱེད་ཚོགས་པའི་ཡན་ལག་ལས་ཁུངས་ཨ་རི། ཨ་རི་ཡན་ལག་ལས་ཁུངས་ཅིག་བཙུགས་ཡོད་རེད་ད། དེའི་གཙོ་བོའི་དམིགས་ཡུལ་གཙོ་བོ་དེ་ག་རེ་རེད་ཟེར་ན་ད་ང་ཚོ་ཨ་རི་ལ་ཡང་ང་ཚོ་དཔལ་འབྱོར་བསྡུ་རུབ་གནང་དགོས་ཀྱི་ཡོད་རེད། ལས་འཆར་བརྩམ་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས། ཡུལ་གྱི་ད་ཅིག་ཁྲིམས་མཐུན་གྱི་ཐོག་ནས་ང་ཚོ། དེབ་སྐྱེལ་བྱས་ཡོད་པ་ཡིན་ན། ཁྲིམས་མཐུན་གྱི་ཐོག་ནས། ལས་འགུལ་སྤེལ་ཡ་ཡོད་རེད་ལས་འགུལ་ཟེར་ནས་ད་ང་ཚོ་དཔལ་འབྱོར་བསྡུ་དགོས་རེད། ད་གང་ལྟར་འདི་འདྲའི་མ་འོངས་པ་ལ་ཡང་ང་ཚོ་ཅིག་ཤེས་ཡོན་གྱི་ཐོག་ནས་ཁ་ཕྱོགས་ག་བ་རེ་ཞིག་འགྲོ་ཡོད་མིན་དེ་ཧ་གོ་གི་མ་རེད་དེ་ལས་ད་གང་ལྟར་ང་ཚོ་གི་ཁྲིམས་མཐུན་གྱི་དེབ་སྐྱེལ་བྱས་བྱས་པ་ཡིན་ན་ཁྲིམས་དང་མཐུན་པའི་གི་ལས་ཀ་བྱེད་བྱེད་ཐུབ་ཀྱི་ཡོད་ཙང་དེ་བྱས་ན་ད་ང་ཚོ་དེབ་སྐྱེལ་ཞུས་ཡོད་རེད་དེ་དུས་ཙང་ལས་ང་ཚོ་ཕ་གི་ཨ་རི་ལ་ཡང་ང་ཚོ་རྒྱུན་ལས་ལྔ་བྱས་ཡོད་རེད་དེ་ཡིན་དུས་ཙང་ལས་ཡང་ད་ཨ་རི་ནང་ལོགས་གི་བོད་ཕྲུག་ལས་བྱེད་ཚོགས་པའི་རྒྱུན་ལས་ཚོ་ཧང་སང་ཡག་གི་ལྷག་བསམ་རྣམ་དག་ད་གང་ཡིན་ཟེར་ན་འདི་དང་བླངས་རེད་ང་ཚོ་རྒྱུན་ལས་ཆ་ཚང་ལོགས། ཚོགས་གཙོ་ཚོགས་གཞོན་དང་རྒྱུན་ལས་ཆ་ཚང་ལ་ནས། ད་ང་ཚོ། རྒྱལ་ཁབ་བྲེལ་བ་ཚ་བོ་འདི་འདྲའི་ཞིག་ནང་ལ་སོ་སོའི་གི་ཕྱག་ལས་ཡོད་རེད་ད་འདི་འདྲའི་ཡིན་ནའི། བོད་ཕྲུག་ལས་བྱེད་ཚོགས་པའི་ཀྱི་ལས་དོན་ཁག་ལ་ཡོང་དུས་ཙང་ལས་སྦད་དེ་ཆ་ཚང་བློས་བཏང་བྱས་ད་ནང་སྦད་དེ་སེམས་ཤུགས་ཀྱི་སྦད་དེ་ད། གཙོ་གཙོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་སྙིང་ལ་བཅངས་ད་ག་ནང་བཞིན་ད་བོད་པའི་ཀྱི་ཕྲུ་གུ་མང་པོ་ཅིག་གི་ད་ནི། དཔལ་འབྱོར་གྱི་རྐྱེན་པས་ཤེས་ཡོན་སློབ་སྦྱོང་བྱེད་མ་ཐུབ་པ་དེ་ལ་ཡ་ད་ཅིག་སེམས་ཁུར་ཟོ་རེད་ད་ཅིག་དེ་སེམས་ཤུགས་དེ་གོང་ས་ན་ཞུགས་ཅིག་སླད་ཕྱིན་ནི་ཁོང་ཚོ་སྦད་དེ་ཧང་སང་ཡག་གི་དང་དེ་ཡོད་རེད་ལྷག་བསམ་ཅན་ཞིག་ཡང་ངོས་འཛིན་ཞུ་དེའི་དོན་ངས་ད་རེས་ཀྱི་གོ་སྐབས་འདི་བརྒྱུད་ནས་ཨ་རི་ལ་བཞུགས་མཁན་གྱི་རྒྱུན་ལས་རྣམ་པ་ཚོ་ད་དྭང་བླངས་རེད་དེ་ཡིན་དུས་ཚང་མ་ལ་ཡང་བཀའ་དྲིན་ཆེ་ཐུགས་རྗེ་ཆེ་ཟེར་ནས་ཞུ་ཡ་ཡིན་པ། བསྟན་འཛིན་ཆོས་འཕེལ་ལགས་ཨནི་ཚོགས་མིའི་རྒྱུན་ལས་འདི་ག་འདྲ་བྱས་ནས་ཨནི་གདམ་གྱི་ཡོད་རེད་པས་ཨནི་སྤྱིར་བཏང། ལས་བྱེད་ཆ་ཚང་དྭང་བླངས་རེད་བཞག་ཨནི་ལས་བྱེད། བོད་ཕྲུག་ལས་འཆར་ཚོགས་པ་གི་ལས་བྱེད་རྣམས་ལ་ཨནི་བདག་སྐྱོང་ག་འདྲ་ཞིག་གནང་གི་ཡོད་རེད་པས། ལགས། ད་དེ་དྲི་བ་འདི་དཔེ་ཡག་པོ་འདུག་དེ་ཡིན་དུས་ད་སྤྱིར་བཏང་ང་ཚོ། ཚོགས་པ་གཞན་པ་འདྲ་བོ་ཡིན་པ་ཡིན་ན་ང་ཚོ་རྒྱུན་ལས་དང་ཚོགས་གཙོ་ཚོགས་གཞོན་དེ་ཚོ་ད་གང་ལྟར། ལོ་གཉིས་གསུམ་ནས་གཅིག་འཁྱོལ་འགྲོ་ནས་བརྗེ་པོ་བརྒྱབ་པའི་དེ་འདྲ་ཡོད་རེད། ད་བོད་ཕྲུག་ལས་འཆར་ཚོགས་པ་ལྟ་བུ་ཆ་བཞག་པ་ཡིན་ན། རྒྱུན་ལས་ཚོ་ལོ་གཉིས་གསུམ་བཞི་དེ་འདྲ་འཁྱོལ་ཡ་དེ་འདྲ་མ་རེད་གང་ལྟར་ད་གཅིག་གི་ཚོགས་པ་དེ་མུ་མཐུད་རྒྱུན་འཁྱོངས་བྱས་ནས་གནས་དགོས་ཡ་སོང་ཙང་གང་ལྟར་རྒྱུན་ལས་ཚང་མ་ལ་འདུག་ཅེས་མུ་མཐུད་ནས་ད་སྔས་མ་ང་ཚོ་ཚོགས་པ་འདི་བཙུགས་ཡོང་དུས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ནས་ཀྱི་ད་ལྟ་བར་དུ་བེད་ཀྱི་རྒྱུན་ལས་མང་པོ་ཞིག་ཡོད་རེད་ཁོང་ཚོ་རྒན་པ་དཔེ་ལྷག་བསམ་རྣམ་དག་དཔེ་ཁོ་རང་ཞི་བ་ཞིག་ཁོང་ཚོ་ད་ལྟའི་ཡང་བཞུགས་ཡོད་རེད་དེ་ཡིན་དུས་ཙང་ལ་ཡང་ད་ང་ཚོ་དང་པོ་རྒྱུན་ལས་བསྡུ་བའི་ད་གསར་པ་བསྡུ་བའི་སྐབས་ལ་ཡང་ད་སྤྱིར་བཏང་སྤྱི་ཚོགས་ནང་ལབ་གླེང་ཞེ་དྲག་མེད་པ་གང་ལྟར་གཅིག་གི་སེམས་ཤུགས་དང་ལྷག་བསམ། གཙོ་བོ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་སྒྲུབ་མཁན། ཨཱ་ནི་ཅིག་བོད་མིའི་སྒྲིག་འཛུགས་ལ་ཡང་ད་ཅིག་གུས་བཀུར་ཞུ་མཁན། གང་ལྟར་ད་ཅིག་སྤྱི་ཚོགས་ནང་ལོགས་ལ་ཡང། ཨཱ་ནི། ད། རྙོག་དྲ་མེད་པ་ཟེར་ལབ་ན་འགྲིག་གི་འདུག་ད་འདི་འདྲའི་འགྲོ་བ་ཞིག་ང་ཚོ་གི། ཨཱ་ནི། རྒྱུན་ལས་སུ་ཡང་གདམ་གྱི་ཡོད་རེད་དེ། རྒྱུན་ལས་སུ་གདམ་ད་འདིའི་སྐབས་ལ་ཡང་གདམ་པའི་སྐབས་ལ། མི་གཅིག་གི་སྐད་བཏང་བྱས་ཨོ་ཤོག་ཟེར་ལབ་ཡ་འདི་འདྲ་མ་རེད། དེ་ཡིན་དུས་ཙང་ལ་ཡང། སྔར་ཡོད་ཀྱི་རྒྱུན་ལས་རྣམ་པ་ཚོ་ཚོགས་འདུ་ཚོགས་བྱས། ཨཱ་ནི་མི་འདི་འདྲས་ཅིག་ང་ཚོ་གི། ག་རེ་ཟེར་དགོས་རེད་ད་རྒྱུན་ལས་ནང་བདམས་ན་ག་འདྲས་འདུག་གོ་བསྡུར་བྱས་གོ་བསྡུར་སྦྱང་བཤད་བྱས་ནས་ཨ་མི་འདི་ཡག་པོ་འདུག་ཚང་མས་ཀྱི་སྤྱི་མོས་ཀྱི་མོས་མཐུན་བྱུང་བ་ཡིན་ན་ཨ་འདུག་ཞེས་ང་ཚོ་ཁོ་རང་ལ་ཡི་གེ་བཏང་བྱས་ཨ་ཀུ་ཅི་ད་ཁྱེད་རང་བོད་ཕྲུག་ལས་འཆར་ཚོགས་པའི་ཀྱི་ཨ་ནི་ལས་དོན་བྱེད་ཕྱོགས་འདི་ལ་འགྲེལ་བཤད་བརྒྱབ་ཨ་འདི་འདྲའི་ཐོག་ལ་ཡང་ད་ཁྱེད་རང་གི་ཨ་ནི་ནུས་པ་ཐོན་ས་རེད་ཁྱེད་རང་འདུག་ཞུགས་གནང་རོགས་ཞེས་འདི་འདྲས་བྱས་ནས་འབོད་སྐུལ་ཞུས་ནས་ཨ་ང་ཚོ་འདུག་ཞེས་ལས་བྱེད་ཚོ་བདམས་ཀྱི་ཡོད་རེད་ད་བདམས་པའི་ནང་ལོགས་ནས་བདག་སྐྱོང་ག་འདྲས་བྱེད་དགོས་རེད་ཟེར་དུས་ཨ་གཙོ་བོ་གཙོ། བདག་སྐྱོང་ཟེར་ཡ་འདི། སྤྱིར་བཏང་ཚོགས་པ་གཞན་པ་འདྲ་བོ་ཡིན་པ་ཡིན་ན། ཨ་ནི། དངུལ་སྤྲད། ཆ་རྐྱེན་སྤྲད། ཨ་ནི་འགྲོ་བ་གཅིག་གི་དགོས་མཁོ་ག་རེ་ཡོད་པ་དེ་སྒྲུབ་བྱས་ནས་ཨ་ནི་བདག་སྐྱོང་བྱས་ནས་ཉར་བསྡད་ཀྱི་ཡོད་རེད། ད་བོད་ཕྲུག་ལས་འཆར་ཚོགས་པ་ལྟ་བུ་ཆ་བཞག་པ་ཡིན་ན། དེ་འདྲའི་རྩ་བ་ཉིད་ནས་ཡོད་མ་རེད་གང་ལྟར། བོད་ཕྲུག་ལས་འཆར་ཚོགས་པའི་གི་ལས་དོན་དང་ལས་འཆར་བརྩམས་པའི་སྐབས་ལ་ཡང་གང་ལྟར། ཚོགས་པ་རང་གི་དངུལ་ནས་འགྲོ་སོང། གང་ཐུབ་ཐུབ་མ་བཏང་ཡ་གང་ལྟར་སོ་ཙག་ཙིག་རེ་རུ་བཏང་དགོས་ཡ་ཡིན་ན་སོ་སོ་རང་གི་འབའ་ཁུག་ནས་བཏང་དགོས་ཡ་བཏང་གི་ཡོད་རེད་མང་པོ་ཅིག་གིས་འདི་འདྲའི་བྱས་འདི་འདྲའི་གིས་ད་ཅིག་བསྲི་ཚགས་འདྲ་བོ་བྱས་ཅིག་ལྷག་བསམ་རྣམ་དག་བྱས་འདི་ད་ཚོགས་པ་རང་ལ་ཡ་དམིགས་བསལ་གི་ཅིག་བརྩེ་བ་འདྲ་བོ་མི་སེམས་འདུག་ཅིག་གི་མི་སེམས་ནས་མི་འདུག་བས་ཅིག་ག་རེ་ཟེར་ཐག་ཉེ་པོ་ཞིག་སླེབས་ཡ་འདི་གཙོ་གཙོ་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་རེད་བ་སྐྱབས་མགོན་རིན་པོ་ཆེ་གི་ཉིས་སྟོང་དྲུག་ལོར་ལ་ཡ་དགོངས་དག་ཉིས་སྟོང་བཅུ་དྲུག་ལོར་ལ་ཡ་ང་ཚོའི་གི་ད་ད།

ད་འདི་ཁྱེད་རང་ཚོ་གི་ལས་ཁུངས་ག་པར་ཡོད་སེ་ལས་ཁུངས་དེ་ནང་ལ་བཞག་ཞོག་གསུངས་སྐྱབས་མགོན་རིན་པོ་ཆེས་བཀའ་གནང་དེ་ཐུགས་དགྱེས་པོ་ཞེ་པོ་གནང་བ་རེད་དེ་འདྲའི་གི་བཀའ་གནང་བའི་སྐབས་ལ་ཡ་ད་ཅིག་གི་རྒྱུན་ལས་ཚང་མ་ལོ་སེམས་ནང་ལོགས་ལ་ཡ་ད་དངོས་གནས་གི་ད་ང་ཚོའི་ལས་ཀ་བྱེད་ཡ་འདི་རྒྱལ་བ་དགྱེས་པའི་མཆོད་སྤྲིན་རང་རེད་བཞག་བསམ་ཡ་འདི་སྙིང་ལ་བཅངས་ད་ནང་བཞིན་བོད་མི་གི་རྩ་དོན་ད་བོད་པའི་གི་ཤེས་ཡོན་ལ་བསམ་བློ་བཏང་བྱས་འདུག་བྱས་ནས་ད་བར་དུ་ཁོ་རང་སྐྱབས་མགོན་རིན་པོ་ཆེ་གི་བྱིན་རླབས་ཀྱི་བརྒྱུད་ནས་ད་བདག་སྐྱོང་བྱེད་པ་འདྲ་པོ་བྱས་ནས་འདུག་བྱས་ནས་ང་ཚོ་ད་རྒྱུན་ལས་ཚོ་གནས་བསྡད་ཡོད་རེད། ང་ཚོའི་གི་ད་ལྟ་དེ་མཉམ་དུ་ག་རེ་ཞུ་བ་ཟེར་ན། བསམ་ཟེར་ན་སྤྱིར་ན་ང་ཚོ་བོད་ཕྲུག་ལས་འཆར་ཚོགས་པ་ལ་ཡང་ལས་ཁུངས་ཟེར་ནས་ཞུ་རྒྱུ་ཟུར་དུ་ལ་ཡོད་མ་རེད། དེ་ཡིན་པ་ཡིན་ནའི་ད་ང་ཚོ་རྒྱུན་ལས་ད་ལྟ་ཨེམ་ཆི་བསྟན་འཛིན་གྲགས་པ་ལགས་ཀྱི་གཟིམ་ཤག་གི་འོག་ལ་ཡང་འོག་ཐོག་དེ་ཨ་ནི་བོད་ཕྲུག་ལས་འཆར་ཚོགས་པ་ལ་ཡང། འདི་ཁ་སོ་རེད་ད་ཅིག་གླ་མེད་ཀྱི་ཐོག་ནས་རིན་པ་མེད་པའི་ཐོག་ནས་འདུག་སེ་སྤྲད་བཞག་ཡོད་རེད་ད་འདི་ནང་ལོགས་ང་ཚོ་གི་སྐྱབས་མགོན་རིན་པོ་ཆེས་གནང་བཞག་པའི་གི་ཨ་ནེ་ཐུབ་དབང་སྐུ་དེ་བཞག་བྱས་ད་ག་དུས་ཚོགས་འདུ་འཚོགས་པ་ཡིན་ནའི་འདི་མཇལ་ཡག་རག་གི་ཡོད་རེད་འདི་མཇལ་ཡོང་དུས་སྐྱབས་མགོན་རིན་པོ་ཆེ་གི་བྱིན་རླབས་ཀྱི་མཐུ་འདྲ་པོ་གཅིག་གི་རང་བཞིན་གྱི་གཅིག་བསྐུལ་མ་འདྲ་པོ་གཅིག་སླེབས་བྱས་ཨ་ཅིག་ལས་ཀ་བྱེད་ཡག་གི་སེམས་ཤུགས་ཅིག་སྟེར་ཡག་དེ་འདྲས་ཡོང་གི་ཡོད་རེད་གཉིས་ནས་ཨ་ང་ཚོ་སློབ་ཕྲུག་ཉམ་ཐག་དེ་ཚོ་གི་ད་སྙན་ཐོ་དེ་ཚོ་རྒྱུན་ལས་ཚོ་མཐོང་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་སྤུ་གུ་ཆུང་ཆུང་སྙིང་རྗེ་སེམས་ཤུགས་ཡོད་མཁན་དངོས་གནས་ཀྱི་བློ་གྲོས་ཅན། ཤེས་ཡོན་ཅན་འདི་འདྲས་དེ་ལ་ཡང་དཔལ་འབྱོར་གྱི་རྐྱེན་པས་ཨ་ནི་འདུག་སེ་སློབ་སྦྱོང་བྱེད་གོ་སྐབས་མ་རག་བྱས་ནས་སྙིང་རྗེ་བསམ་ཡག་བསམ་བློ་དེས་གིས་ད་འདུག་བྱས་ནས་ད་རྒྱུན་ལས་ཚོ་བདག་སྐྱོང་བྱས་ནས་འདུག་ད་སེམས་ཤུགས་བྱས་ནས་བསྡད་ཡོད་བསམ་བསམ་ཁྲེལ་ངེས་དོན་བླང། དེང་ཆེན་པོ་ལ་ཐུགས་རྗེ་གནང་ཨ་ནི་ཨ་རི་འདི་ཡན་ལག་གཅིག་རེད་དོ་ཨ་ནི་ཡན་ལག་གཞན་དག་ག་བ་ག་བ་ཡོད་ན། ད་སྤྱིར་བཏང་ང་ཚོ་ཁྲིམས་མཐུན་གྱི་ཡན་ལག་ལས་ཁུངས་འདི་ད་ག་རང་རེད་ཨ་རི་མ་གཏོགས་ཡོད། ཁྲིམས་མཐུན་གྱི་ཐོག་ནས་ང་ཚོ་གན་རྒྱ་བཞག་ནས། ད་ཡིན་ནའི་ད་ལྟ་རྒྱ་གར་ལྷོ་ལ་ཡ་ང་ཚོ་འབྲེལ་མཐུད་པ་དང་རྒྱུན་ལས་དེ་ཚོ་ཡོད་རེད། ས་གནས་ལྷོ་ལ་དེབ་སྐྱེལ་བྱས་ཡོད་མ་རེད། ཨ་ནི་བོད་ཕྲུག་ལས་འཆར་ཚོགས་པ་ལ་ཨ་ནི་ད་བར་ལ་དཀའ་ངལ་ཆེ་ཤོས་དེ་ག་རེ་ཞིག་འཕྲད་ན། ལྷ་བ་ནོར་འདི་ལགས་ཐུགས་རྗེ་གནང་ད་འདི་དཀའ་ངལ་ཆེ་ཤོས་ད་ང་རང་གི་མཐོང་སྣང་རེད་ད་སྤྱིར་བཏང་ཚོགས་པའི་ནང་ལོགས་ང་ཚོ་སྐད་ཆ་བྱུང་ཡོད་རེད་སྤྱིར་བཏང་ང་ཚོ་ཏོག་དབྱིབས་ནད་དུག་རྐྱེན་པས་ད་ང་ཚོ་ལོ་གཅིག་ལ་ཡ་དཔལ་འབྱོར་འདུ་འགོད་གནང་དགོས་ཡ་དེ་ཚོ་གནང་ཐུབ་ཡོད་མ་རེད་ད་ང་ཚོ་འཛམ་གླིང་སྤྱི་ཡོངས་ཁོ་རང་ལ་ཡ་ནད་ཡམས་ཀྱི་རྐྱེན་པས་ང་ཚང་མ་ལོ་ཨ་ནེ་མར་ཕྱི་ལོགས་ཐོན་མ་ཆོག་པའི་ཁྲིམས་དང་བཀའ་རྒྱ་དེ་འདྲས་བཀྲམ་བྱས་འདུ་འཛོམས་བྱེད་མ་ཆོག་པ་དེ་འདྲས་ཀྱི་རྐྱེན་པས་ང་ཚོ་ད་དཔལ་འབྱོར་འདུ་འགོད་དེ་བྱེད་ཐུབ་ཡོད་མ་རེད་དཔལ་འབྱོར་འདུ་འགོད་དེ་བྱེད་མ་ཐུབ་པ་ཡིན་ན་ང་ཚོ་དཔལ་འབྱོར་གྱི་ཡོང་ཁུངས་དེ་ཡོད་མ་རེད་བ། དེ་ཡིན་དུས་ཡོང་ཁུངས་དེ་མེད་ཡོང་དུས་དཔེ་ཆ་བཞག་ན་ང་ཚོ་ལོ་རེ་རེ་ལ་ཡ་རྒྱ་གར་གྱི་འདི་སྤུ་གུ་གི་སློབ་ཡོན་ཡོང་ཆེད་དུ་ལོ་རེ་རེ་ལ་ཡ། སྤུ་གུ་གི་སློབ་ཡོན Canada dollar སྟོང་ཕྲག་ལྔ་བཅུ་ནས་བདུན་ཅུ་བར་རུ་གཏང་གི་ཡོད་རེད་ད་དེ་འདྲའི་ཅིག་ང་ཚོ་ཚུར་གསོག་མ་ཐུབ་པ་ཡིན་ན་སྤུ་གུར་སློབ་ཡོན་སྤྲད་དགོས་ཀྱི་ཡོད་པ། ང་ཚོའི་གི་དམིགས་ཡུལ་དེ་སྤུ་གུ་དང་པོ་བདམས་པའི་སྐབས་ལ་ཡང་སྤུ་གུ་སློབ་སྦྱོང་བྱེད་མཁན་ཡིན་ཟེར་ཚུར་བདམས་ཡོད་རེད་སྤུ་གུ་དེ་སློབ་གྲྭ་སློབ་སྦྱོང་བྱེད་ཡག་གི་མཚམས་མ་བཞག་བར་དུ་ང་ཚོའི་སློབ་ཡོན་ཕུལ་ཡག་གི་འབད་བརྩོན་ཞུ་གི་ཡོད་རེད་དེ་འདྲ་ཡིན་དུས་ཚུར་ཡོང་ཁུངས་ཀྱི་དཔལ་འབྱོར་མེད་ན་ང་ཚོ་འདུག་སེ་གཏང་ཐུབ་གི་མེད་པ་དང་དེའི་སྐབས་ལ་ཡང་ད་རྒྱུན་ལས་མང་པོ་ཅིག་སེམས་འཚབ་ལངས་དཀའ་ངལ་ཤུགས་ཅིག་འཕྲད་ཡོད་རེད་ཨ་ད་ནང་བཞིན་ད་དེ་ནས་ད་དེ་བར་རུ་ཅིག་ལ་ཡང་ཉིས་སྟོང་རྩ་གཅིག་ནས་བྱས་ལྟ་རྩ་གཉིས་སོགས་ཀྱི་པར་རིས་བསྡུ་བ་ལ་ད་ང་ཚོ་ས་གནས་མང་པོ་ཞིག་ལ་ཡང་བོད་པའི་གི་ད་ཅིག་ཆབ་སྲིད་ཀྱི་དཀའ་ངལ་ཆུང་ཆུང་འདྲ་བོ་ཅིག་གི་དུ་བ་ཅིག་ཟང་ཟིང་འདྲ་བོ་ཞུ་མང་པོ་ཆགས་ནས་དཔལ་འབྱོར་སྡུག་ཆེ་བའི་སྐབས་ལ་ད་ཅིག་མི་མང་ཚོ་གི་དེ་འདྲའི་འདྲ་བོ་ཅིག་ཡོང་གི་ཡོད་རེད་ད་འདི་ངས་གི་ཞུ་བཞག་ན་འགྲིག་ས་རེད་གང་ཡིན་ཟེར་ན་ད་ང་ཚོ་སྤྱི་བཏང་འདི་རེད། ཁྱེད་རང་སྐྱབས་མགོན་རིན་པོ་ཆེ་ཡིན་ད། གཙོ་བོ་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་རེད་ད། ནང་བཞིན་ད་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་དང་ད་ང་ཚོ་གི་ཆབ་སྲིད་ཀྱི་ད་འགོ་འཛིན་ཟིན་ནས་མི་འདུག་བོད་མིའི་སྒྲིག་འཛུགས་ཀྱི་ལས་ཀྱི་སྣེ་མོ་བ། ཤེས་རིག་དང་འབྲེལ་བ་ཡོད་བ། དེ་ག་ནང་བླ་ཆེན་ཁག་དེ་འདྲས་གང་ཞིག་ང་ཚོའི་ས་གནས་ལ་ཕེབས་པ་ཡིན་ནའི། བོད་ཕྲུག་ལས་འཆར་ཚོགས་པའི་གི་ཨ་ནི་ལོ་འཁོར་ལས་བསྡོམས་དང་ཨ་ནི་དེ་འདྲས་ཀྱི། རྩིས་ཁྲ་འདྲ་བོ་དེ་འདྲ་ཡིས་ང་ཚོ་ཡང་སྙན་འབུལ་ཞུ་གི་ཡོད་རེད་ད་ཞུ་གི་ཡོད་རྒྱུ་མཚན་གཙོ་བོ་དེ་ག་རེད་ཟེར་ན། དཔེ་ཆ་བཞག་ན་ང་ཚོ་བོད་མིའི་སྒྲིག་འཛུགས་ཐོག་ནས་ཨ་ནི་ཤེས་རིག་བཀའ་བློན་ཡིན་ནའི་རེད། ཤེས་རིག་དྲུང་ཆེ་ཡིན་ནའི་རེད། གང་ལྟར་ད། ཅིག་སྲིད་སྐྱོང་ལ་སོགས་པ་ད་གང་འདྲ་ཕེབས་པ་ཡིན་ནའི་ང་ཚོ་གི་ཕར་བཅར་ནས་ཨ་ནི་དུས་སུ་ལས་བསྡོམས་ཕུལ་གི་ཡོད་རེད། ཕུལ་བའི་སྐབས་ལ་ཡང་ཨ་ནི་སྐུ་པར་བསྒྲོན་གི་ཡོད་རེད་དེ་འདྲ་ཡིན་དུས་ང་ཚང་མ་ལོ་ཟླ་སྔ་མོ་ད་ལྟ་སྐྱབས་རྗེ། ཟམ་གདོང་རིན་པོ་ཆེ་ཡ་བཀའ་བློན་ཁྲི་པ་ཡིན་པའི་སྐབས་ལ་ད་ཁེ་ན་ཌ་ཕེབས་པའི་སྐབས་ལ་ཨ་ནི་རྒྱུན་ལས་ཚང་མ་བཅར་བྱས་སྐུ་པར་བསྒྲོན་ཨ་ནི་ང་ཚོ་སྙན་ཐོ་ཕུལ་གྱི་ཡོད་རེད་དེ་ནས་ང་ཚོ་དེ་ང་ཚོ་སྲིད་ཟུར་འབུམ་རམས་པ་བློ་བཟང་སེངྒེ་ལགས་ཕེབས་པའི་སྐབས་ལ་ང་ཚོ་ཚང་མ་བཅར་བྱས་ཨ་ནི་ལས་བསྡོམས་ནས་ཕུལ་ཡོད་རེད་ཨ་ནི་དེ་ནས་ང་ཚོ་ད་ལྟའི་གི་ལས་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཕེབས་པའི་སྐབས་ལ་ང་ཚོ་བཅར་ནས་ཕུལ་ཡོད་རེད་ཨ་ནི་དེ་ནང་བཞིན་ཨ་ནི་ཤེས་རིག་དྲུང་ཆེ་ཕེབས་པའི་སྐབས་ལ་ད་དུང་བཅར་ནས་ང་ཚོ་ཕུལ་གྱི་ཡོད་རེད། དེ་འདྲའི་སྐབས་ལ་ཡང་ད་ང་ཚོ་དེ་སྐུ་པར་སྒྲོན་ཡོང་དུས་མཐོང་ཡོང་དུས་ཙམ་ལ་ཡང་མང་པོ་གཅིག་གི་སེམས་ནང་ལོག་ལ་ཡང་གཅིག་གི་ཚོགས་པ་འདིས་ཡང་གཅིག་གི་ཁོ་རང་ཚོ་དགའ་མི་དགའ་དོགས་འདྲ་བོ་གཅིག་གིས་གཅིག་བྱེད་ཀྱི་ཡོད་ས་རེད་བསམ་ཡག་གི་གོ་བ་ལོག་སྒྲུབ་དེ་འདྲའི་གནང་བྱས་ནས་ང་ཚོ་སྐབས་དེ་དུས་ཙམ་ལ་དྲ་རྒྱའི་ནང་ལོག་ལ་ཡང་གཅིག་གི་མཆན་དེ་ཚོ་གཅིག་གི་དགག་པ་གི་མཚན་མཆན་རྒྱག་ཡ་དེ་འདྲའི་ལ་སོགས་པ་དེ་འདྲ་ཡང་ཁ་ནས་སྐད་ཆ་བཤད་ཡ་སོགས་པ་དེ་འདྲ་དེ་འདྲ་བྱུང་སོང་དེ་འདྲའི་སྐབས་ལ་དངོས་གནས་ཀྱི། ད་ལོ་དགུ་བཅུ་གོ་དགུ་ནས་མར་བྱས་དཀའ་ལས་བརྒྱབ་བྱས་སྤུ་གུའི་ཤེས་ཡོན་ཆེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་དགོངས་འགྲུབ་ཡ། སྤུ་གུ་གི་ཤེས་ཡོན་དང་དེ་འབྲེལ་གྱི་ཉམ་ཐག་གི་ཆེད་དུ་དཀའ་ལས་དེ་ག་ཚད་བརྒྱབ་ཡོད་པའི་རྐྱེན་གྱིས་ཀྱི་ད་ཅིག་རྒྱུན་ལས་རྒན་པ་ཚོའི་སེམས་ནང་ལ་ཕོག་ཐུག་མང་པོ་ཞིག་ཕྱིན་བཞག་སྐབས་དེ་དུས་ཉིན་ཅིག་ཁོ་རང་ཚོ་ཅིག་སྟབས་བདེ་བའི་མིག་ཆུ་མར་བཏང་དེ་འདྲ་བྱེད་ཡ་གི་གནས་སྟངས་བྱུང་སོང་དེ་ཡིན་དུས་ཙམ་ལ་ཡ། ང་ཚོ་མི་མང་ཚོས་ཀྱི་དགོངས་པ་བཞེས་ཡ་གལ་ཆེན་པོ་ཞིག་ལ་ཨ་ནི་གཅིག་གནས་སྟངས་གཅིག་མགོ་མ་འཚོས་པ་ལ་ཡ་གང་བྱུང་མང་བྱུང་མཆན་བྲིས་བསྡད་ཡ་དེ་ཚོས་ཀྱི་སྤྱི་པའི་ལས་ཀ་བྱེད་མཁན་ལྷག་བསམ་ཅན་དེ་ཚོ་གི་སེམས་པ་བསད་ཡག་གི་ཉེན་ཁ་འདུག་དེ་འདྲ་ཡིན་དུས་ཙམ་ལ་ཡ་ཨ་ནི་ཞིབ་འཇུག་བྱས་གང་ལྟར་དངོས་གནས་ཀྱི་དོགས་པ་དང་རྣམ་རྟོག་དེ་འདྲ་ཡོད་པ་ཡིན་ན་བོད་ཕྲུག་ལས་འཆར་ཚོགས་པའི་གི་དྲ་རྒྱའི་ནང་ལ་ཕྱིན་བྱས་ཞིབ་འཇུག་བྱས་དེ་ནང་བཞིན་རྒྱུན་ལས་ཚོ་ལ་ཕར་སྐད་ཆ་བཤད་བྱས་དོགས་པ་སེལ་བྱས་རྣམ་རྟོག་དེ་སེལ་ན་མ་གཞི་སྐད་ཆ་གང་བྱུང་མང་བྱུང་སྐྲག་ལ་སེམས་ལབ་བསྡད་པ་ཡིན་ན་ཨམ་ཚོགས་པ་ལ་ཡ་གཅིག་གི་ལས་འགུལ་སྤེལ་ཡ་ད་དེ་འདྲས་ལ་དོ་ཕོག་མང་པོ་ཞིག་འགྲོ་གི་འདུག་ད་དེ་འདྲས་ཀྱི་ད་དཀའ་ངལ་རིམ་པ་འཕྲད་ཡོད་རེད་ད་དེ་ཡིན་ནའི་ད་ཡིན་ནའི་ད་འདྲས་ལ་ཡ་ད་ཨོ་ཟོ་ཨོ་ཟོ་རེ་ཞིག་ཡོང་གི་འདུག་བ་ལ་ད་འོང། ནང་དོན་ཞིམ་པ་ལ་ཨ་ནི་དཀའ་ངལ་ད་རིམ་པ་འཕྲད་ཡིན་ན་ཡང་ད་ལྟ་བར་དུ་སློབ་ཕྲུག་བརྒྱ་དང་ཉི་ཤུ་ལྷག་ལ་སློབ་ཡོན་ཐོབ་ཐུབ་འདུག་སློབ་གྲྭ་ཐོན་པའི་རྗེས་ལ་བོད་ཕྲུག་ལས་འཆར་ཚོགས་པ་དང་འབྲེལ་བ་ག་འདྲ་ཡོད་ན་སྤུ་གུ། སློབ་མ་དེ་ཚོ་གཅིག་རེ་གཉིས་རེ་གི Testimony ལའོ། སློབ་གྲྭ་ཐོན་ནས་དེ་འདྲའི་སྒྲུང་དེ་འདྲ་ཡོད་ན། ལའོ། རེད་རེད། སྤྱི་ལྟར་ང་ཚོ་དྲ་རྒྱའི་ནང་ལ་ཡ་ད་ཅིག་གི་སློབ་གྲྭ་ཐོན་པའི་སྤུ་གུ་དེ་ཚོ་གི་ད་ལྟ་ཁ་ཤས་ད་ལྟ་སྨན་ཞབས་པ་དེ་འདྲ་ཐོན་པ་དེ་འདྲ་ཡོད་རེད། ཨ་ནི་སྤྱི་ཚོགས་སྟབས་བདེ་ཆགས་ཤིག་ན་ད་ནང་ང་རང་གི་ཧ་གོ་བ་ཁོ་རང་ས་རཱ་མཐོ་རིམ་སློབ་གཉེར་ཁང་ནས་ཐོན་པའི་སློབ་ཕྲུག་ཁ་ཤས་ཅིག་ཡོད་རེད་དེ་ནང་བཞིན Delhi University དེ་འདྲ་ཡོད་རེད་ཁོང་ཚོ་ད་ལྟའི་ཆར་ལ་ཡང་ད་སྤྱི་ཚོགས་ཀྱི་ནང་ལ་ཡང་ཅིག་ཞབས་ཕྱི་ཞུ་ཤེས་ཡོན་ཅན་གྱི་ཆ་ནས་སྤྱི་བཏང་གི་དཔེ་དེ་གཞན་ཕན་ལྷག་བསམ་ཅན་གྱི་དེ་འདྲའི་ཆ་ནས་སྤྱི་ཚོགས་ནང་ཞབས་ཕྱི་སྒྲུབ་བཞིན་པ་རེད་དེ་ནས་ང་ཚོ་དྲ་རྒྱའི་ཐོག་ལ་ཡང་ཁ་ཤས་ཅིག་བཞག་ཡོད་རེད་འོ་དེ་གཅིག་རེད་ཨ་སྤྱི་བཏང་ནས་ང་ཚོ་འདི་རེད་ལོ་དེ་ལ་ད་སྤྱི་བཏང

གཟུགས། ཅིག། ཉམ་ཐག་ཡིན་པ་དང་དཀའ་ངལ་ཡོད་པ་དེ་ཅིག་ཤེས་ཡོང་དུས་ཙམ་ལ་ཡང་མི་ཚང་མ་ལོ་རེའི་ཚོར་བ་སླེབས་བྱས་ནས། ཨ་ནེ། ཞལ་འདེབས་ཕུལ་མཁན་མང་པོ་ཅིག་རག་གི་རེད་དེ་ལས། ད་དུས་བསམ་བློ་བཏང་ཡོང་དུས་ང་ཚོའི་སྤུ་གུ་གི་གནས་སྟངས་བཙོང་གི་ཡོད་པའི་ཚོར་སྣང་རེ་ཞིག་སླེབས་ཡོང་གི་འདུག་དེ་ཡིན། དེ་ག་ནང་བཞིན་གྱི་སྤུ་གུ་ཉམ་ཐག་ཅིག་གིས། དཀའ་ངལ་ཞུ་གི་འདུག་ཟེར་ནས་ད་སྐབས་དེ་དུས་ཁྱེད་རང་སྐད་ཆ་དྲིས་པ་ཡིན་ན་ང་སྐྱོ་བོ་ཡིན་ཡིན་ནང་མི་དཔེ་དེ། དཀའ་ངལ་ཤུགས་ཆེན་པོ་ཡོད་ཟེར་བཤད་ཀྱི་རེད་དེ་ལས་ངེད་ཀྱི་སྤུ་གུ་དང་ནང་མི་དེ་གྱི་ཆ་ཚང་ལོ་མིའི་སྤྱི་ཚོགས་ནང་བསྡད་དགོས་ཀྱི་ཡོད་ཙང་སྤྱི་ཚོགས་ཀྱི་ཡང་གཅིག་ཕག་ཚུལ་མིག་གིས་རླུང་ལ་དོར་ཐུབ་པའི་གཅིག་ག་མི་ག་དོ་སྤྲ་མ་རུ་ལངས་ཡོང་དུས་སྤུ་གུ་ལ་གཉའ་ཆག་ཡ་སློབ་སྦྱོང་བྱེད་པའི་སྐབས་ལ་ཡ་ད་གཅིག་ཁྱོད་རང་སྤུ་གུ་ཉམ་ཉམ་ཐག་སྤུ་གུ་ཡིན་པ་ཟེར་དེ་འདྲ་ད་རླུང་ལངས་པའི་ཐོག་ལ་ལབ་ཡོང་དུས་སྤུ་གུ་རང་བཞིན་གྱི་སེམས་ནང་ལོགས་ལ་ཡ་གཉའ་ཆག་ནས་སློབ་སྦྱོང་བྱེད་མ་ཐུབ་ཡ་ད་གང་ལྟར་ཁོར་ཡུག་དཔེ་ཡག་པོ་མ་ཡོང་བ་དེ་འདྲའི་གནས་སྟངས་ཡོང་གི་ཡོད་ཙང་ད་དེའི་གི་བརྙན་ཐུང་རིགས་དེ་ཚོ་ང་ཚོ་གཅིག་དྲ་རྒྱ་ནང་ལ་ཁྱོན་ནས་བཞག་གི་ཡོད་མ་རེད། དེ་ཡིན་དུས་ཙམ་ལ་ཡང་གཅིག། ཁ་ཤས་ཀྱིས་བོད་ཕྲུག་ལས་འཆར་ཚོགས་པའི་ལས་དོན་བྱེད་ཕྱོགས་ལ་ཡང་གཅིག། དོ་སྣང་ཞེ་དྲག་མ་བྱུང་བ་འདི་འདྲས་ཀྱིས་ཡང་ཐོབ་འདི་ག་ལ། སྤུ་གུ་ཚོ་ག་པར་ཡོད་རེད་ག་རེ་བྱས་པ་རེད་འདི་འདྲས་ཟེར་ཡས་ཀྱིས་ཡང་གཅིག་གནས་སྟངས་མ་ཆགས་པ་མ་རེད་བ། དེ་ཡིན་དུས་ཙམ་ལ་ང་ཚོས་འདི་ཁྱོན་ནས་སྟོན་གྱི་ཡོད་མ་རེད་གལ་སྲིད་དངོས་གནས་མཁྱེན་འདོད་ཡོད་པ་ཡིན་ན་བོད་ཕྲུག་ལས་འཆར་ཚོགས་པ་གི་ཨ་ནི་དཔལ་འབྱོར་འདུ་འགོད་ལ་སོགས་པའི་ཀྱི་ཐོག་ལ་ཡང་ཨ་ནི། ག་རེ་གོ་སྒྲིག་ཞུས་པ་ཡིན་ནའི་ཕེབས་བྱས་ཨ་ནི་རྒྱུན་ལས་ཚོ་ལ་སྐད་ཆ་དྲིས། དེ་ཡིན་དུས་ཙམ་ལ་སྤུ་གུ་ཚོ་གི་ད་ལྟ་ལོ་རྒྱུས་ཀྱི་དེ་ཚོ་ཚང་མ་ལོག་གི་ཅོག་ཙེ་སྒང་ལ་བཞག་གི་ཡོད་རེད་ང་ཚོ་ག་དུས་ཡིན་ནའི་ཚན་ཚོགས་ག་དུས་ཡིན་ནའི་དུས་ལ་ཞིབ་འཇུག་བྱས་ལྟ་བ་ཡིན་ནའི་ཚང་མ་གསལ་བོ་ཆགས་ཀྱི་རེད་བསམ་ཙང་དྲན་གྱི་འདུག་ལགས། ད་ལྟ་ངའི་བཀའ་མོལ་ཞུ་ཡུལ་དེ་བོད་ཕྲུག་ལས་འཆར་ཚོགས་པའི་བོད་ཡིག་དྲུང་ཡིག་དང་སྤྱི་ཚོགས་མགྲིན་ཚབ་པ་བསྟན་འཛིན་ཆོས་འཕེལ་ལགས་རེད། ཨ་ནི་བསྟན་འཛིན་ཆོས་འཕེལ་ལགས་དྲི་བ་མཐའ་མ་དེ། ཨ་ནི་ཁྱེད་རང། སྒེར་གྱི་ངོས་ནས་བོད་ཕྲུག་ལས་འཆར་ཚོགས་པ་ནང་ལ་མཉམ་ཞུགས་གནང་བའི། འདོད་པ་ཚིམ་ཤོས་དེ་ག་རེ་བྱུང་སོང་བ་ཨཱ་ནི། མ་འོངས་པ་ཨ་ནི་ཁྱེད་རང་གི་བོད་ཕྲུག་ལས་འཆར་ཚོགས་པ་དེ་ནི་ད་ལྟ་ཁེ་ན་ཌ་དང་ཨ་རི་དང་རྒྱ་གར་ནང་ལོགས་ལ་ཁྱབ་ཡོད་རེད་ཨཱ་ནི། བོད་པ་གཞན་དག་གི་ད་མིང་གཞན་དག་ཡིན་ནའི་རེད་དེ་འདྲས་ཅིག་འགོ་འཛུགས་ཡ་དང་དེ་འདྲས་ལ་ཨཱ་ནི། སློབ་གསོ་ཟེར་ནའི་རེད་ཉམས་མྱོང་དེ་འདྲས་བཤད་ཡ་ཡོད་ན། ལའང་ད་ལྟ་སྤྱི་བཏང་ང་རང་གི་མྱོང་ཚོར་རེད་ད་ལྟ་བོད་ཕྲུག་ལས་བྱེད་ཚོགས་པའི་ནང་ལ་ཡང་ད་ཅིག་རྒྱུན་ལས་ཀྱི་ལས་ཀ་བྱས། འདི་འདྲའི་བྱས་པའི་ཉམས་མྱོང་ནང་ལ་ད་སྤྱི་བཏང་ཚོགས་གཙོ་འདི་ད་ང་རང་ཚོ་བོད་མི་རྩམ་ཟན་མགོ་ནག་ཆ་ཚང་ལོག་ད་ད་ལྟ་སྐྱབས་བཅོལ་ནང་ཡོད་པ་ཆ་ཚང་ལོག་གནས་སྟངས་ག་རེ་ཆགས་ཡོད་པ་ཚང་མ་ལོག་སྐྱབས་མགོན་ཡེ་ཤེས་ནོར་བུའི་ཐུགས་རྗེ་བཀའ་དྲིན་རེད་དེ་ཡིན་དུས་སྐྱབས་མགོན་རིན་པོ་ཆེ་ག་དུས་ཡིན་པ་ཡིན་ནས་ཨ་ནེ་ཅིག་གི་ཉམས་ཐག་ལ་ཡང་རོགས་པ་བྱེད་དགོས་ཡ་དང་དཀའ་ངལ་ག་ཡོད་པའི་གི་མི་ལ་ཡང་དཀའ་ངལ་སེལ་ཐུབ་ཡ་གི་ཨ་ནེ་འབད་བརྩོན་བྱེད་དགོས་རེད་ཟེར་ནས་བཀའ་སློབ་ཡང་སེ་གནང་གི་ཡོད་རེད། དེ་འདྲ་ཡིན་དུས་ཙང་ལ་ཡང། ད་འདི། བོད་ཕྲུག་ལས་བྱེད་ཚོགས་པའི་བརྒྱུད་ནས་སློབ་ཕྲུག་མང་པོ་ཅིག་ལ་ཡང་འབྲེལ་བ་ཡོང་གི་ཡོད་རེད། ཨ་ནེ་སློབ་ཕྲུག་མང་པོ་ཅིག BA ཅིག་ཁ་སོ་རེ་སློབ་སྦྱོང་བྱེད་ཐུབ་པ་བྱུང་ཡོད་རེད། བྱེད་ཐུབ་ནས་ཨ་ནེ་ཅིག་སློབ་ཐོན་ཟིན་ནས་སྤྱི་ཚོགས་ནང་ལ་མ། ཨ་ནེ་ཅིག་གི་ཤེས་ཡོན་ཅན་གྱི་ཆ་ནས་ཨ་ནེ་སྤྱི་ཚོགས་ལ་ཞབས་ཕྱི་བསྒྲུབས་བསྡད་མཁན་དེ་འདྲའི་མཐོང་ཡོང་དུས་ཙང་ལ་ཡང་སེམས་ནང་ལ་ངོ་གནས་དགའ་ཚོར་ཆེན་པོ་འདུག་གང་ཡིན་ཟེར་ན་ད་ང་རང།

ཕ་མ་དེ་ཚོ་ད་འཛམ་བུ་གླིང་གང་ལ་བསྡད་ཡོད་རེད་དེ་ལས་ལོ་ཉི་ཤུ་སུམ་ཅུ་མ་ཐུག་པ་དེ་འདྲ་ཡོང་གི་ཡོད་རེད་དེ་ཡོང་བའི་རྒྱུ་རྐྱེན་གཙོ་བོ་དེ་ག་བ་ཐུག་ཡོད་རེད་དེ་རྒྱུ་རྐྱེན་གཙོ་བོ་དེ་ང་ཚོ་རྒྱ་ནག་གི་བཙན་འཛུལ་བྱས་པ་ལ་བརྟེན་བྱས་ང་ཚོ་ད་ཅིག་རང་དབང་མེད་ནས་མིའི་ལུང་པ་ལ་འཁྱར་དགོས་ཡ་བྱུང་ཡོད་རེད་དེ་གི་འབྱུང་རྩ་གཙོ་བོ་དེ་ག་བ་ཐུག་བསྡད་ཡོད་ཟེར་ན་སྐབས་དེ་དུས་ང་རང་ཚོ་ཨ་ནི། ཐང་ཅིག་གི། ཤེས་ཡོན་གྱི་ཆུ་ཚད་ད་ཕྱི་ལོགས་ཀྱི་ཤེས་ཡོན་གྱི་ཆུ་ཚད་དེ་འདང་ཡོད་མ་རེད་འདི་མ་འདང་བའི་རྒྱུ་མཚན་ལ་བརྟེན་བྱས་ང་ཚོ་ཡུལ་གྱར་ལ་ཡོང་དགོས་བྱུང་ཡོད་རེད་ད་འདི་རྩ་བ་འདི་སོང་ཙང་ད་འདིའི་ཐོག་ལ་ང་ཚོ་ཤུགས་རྒྱག་ཡ་གལ་ཆེན་པོ་རེད་དོ་ད་ང་ཚོ་སྐྱབས་བཅོལ་སླེབས་པ་ཡིན་པ་ཡིན་ནི་ལས་བོད་པའི་སྤྱི་ཚོགས་ནང་ལ་ཡ་ཅིག་དཔལ་འབྱོར་གྱི་ཉམས་རྒུད་བྱུང་རྗེས་ཨ་ནི་སློབ་སྦྱོང་བྱེད་ཡ་ལ་ཡ་ཨ་ནི་འགོག་རྐྱེན་འཕྲད་པ་ཡིན་ན། ཨ་དེ་དངོས་གནས་བྱས་ནས་ང་ཚོ་གི་འཐུས་ཤོར་ཚབས་ཆེན་པོ་ཞིག་རེད་དོ། དེ་དངོས་གནས་ཀྱི་གོ་སྐབས་ཡོད་བཞིན་དུ་ང་ཚོ་མིག་མཐོང་གི་མཐོང་གི་ལ་ཡ་གོ་སྐབས་ཤོར་བསྡད་པའི་ཅིག་སོང་ཙང་ཨ་གཅིག། ཤེས་ཡོན་གྱི་ཐོག་ལ་ཡ་རྗེས་ལུས་མ་ཐེབས་ཡ་དང་ཤེས་ཡོན་གྱི་ཐོག་ལ་ཡ་གསོ་སྐྱོང་བྱེད་ཡ་དེ་སྤྱི་བཏང་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཁྱབ་ཁོངས་ལ་གནང་གི་ཡོད་དེ་ལས་ག་ནང་འདིའི་བར་དུ་སྟོང་ཆ་ག་ལ་གང་གནམ་གྱི་ལྷག་བསྡད་པ་དེ་མཐོང་གི་འདུག་པ། དེ་ཡིན་དུས་ད་ལྟ་གི་ཕྲུ་གུ་ཚོ་གི་སྙན་ཞུ་སླེབས་ཡོང་བའི་སྐབས་ལ་ཡ་ཕྲུ་གུ་ཚོ་གི་ནང་གི་གནས་སྟངས་ཧང་སང་ཡ་གི་ད་ཅིག་ཉམས་ཐག་པོ་དེ་འདྲས་བྱེད་ཨ་ནི་ཅིག། མ་འོངས་པར་ལ་ཡ་ཅིག་མཐོ་སློབ་ལ་འགྲོ་བའི་སྔར་སློབ་ཡོན་དང་ཡ་ད་ཨ་ལས་ཕེབས་པར་དཀའ་ལས་ཁག་པོ་ཆགས་བསྡད་པ་དེ་འདྲའི་མཐོང་ཡོང་དུས་ཙང་ལ་ཡ་སེམས་ནང་ལ་ཨ་ཧ་ད་འདི་ཚོས་དངོས་གནས་བྱས་ནས་དཀའ་ལས་བརྒྱབ་བྱས་ཕྲུ་གུ་འདི་ཚོ་སློབ་སྦྱོང་ཤེས་ཡོན་ཅན་ཞིག་བཟོ་མ་ཐུབ་ན་ད་དངོས་གནས་ང་ཚོ་བོད་པའི་སྐྱོ་པོ་རེད་བཞག་བསམ་ཙང་རེ་དྲན་བསྡད་ཀྱི་འདུག་དེ་ཡིན་དུས་ང་ཚོ་བོད་མི་ཆ་ཚང་ལོག་ལ་ཡ་ནུས་པ་མ་འདྲ་ཡོད་རེད་སོ་སོ་སོ་གིས་བསམ་བློ་བཏང་སྟངས་མ་འདྲ་ཡོད་རེད་བོད་མིའི་རྩ་དོན་ལ་འདི་ཙམ་ལ་ཡིན་གཅིག་མིན་གཅིག་ང་ཚོ་ཚང་མ་ལོ་པེ་སྤྱི་ཚོགས་ཀྱི་ནང་ལོགས་སྐྱེས་མཇལ་ངོ་རྒོལ་བྱེད་ཁར་འགྲོ་དགོས་མ་རེད། ཤེས་ཡོན་དང་འབྲེལ་བ་ཡོད་པའི་ཐོག་ནས་ཤེས་ཡོན་གྱི་ཐོག་ནས་ཨ་ནི་བོད་མི་གི་རྩ་དོན་སྒྲུབ། ཨམ་གཅིག་ཡང་སོ་སོ་ཟུག་པའི་ཡང་གཅིག་དཔལ་འབྱོར་གི་ཐོག་ནས་ཡང་གཅིག་ཤུགས་ཡོད་པ་ཡིན་ན་དཔལ་འབྱོར་གི་ཐོག་ནས་རོགས་སྐྱོར་བྱེད་ནས་བོད་མིའི་རྩ་དོན་སྒྲུབ་གང་ལྟར་ང་རང་ཚོ་གི་ག་རེ་བྱེད་པ་ཡིན་ནི་ལས་ཨ་ནི་བོད་མི་ས་ཡ་དྲུག་གི་མ་འོངས་པའི་བདེ་སྐྱིད་ཀྱི་ཆེད་དུ་ལས་ཀ་བྱས་དེ་གལ་ཆེན་པོ་སོང་ཙང་ཨ་ནི་གང་ལྟར་ཤེས་ཡོན་དང་འབྲེལ་བ་ཡོད་པ་དེ་འདྲས་ཀྱི

ཀེ་ན་ཏཱའི་བོད་ཕྲུག་ལས་འཆར་ཚོགས་པའམ Tibetan Children's Project། དེའི་དམིགས་ཡུལ་གཙོ་བོ་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་བོད་པས་བོད་པར་རོགས་པ་བྱེད་རྒྱུ། བོད་མི་སྤྱིའི་ཤེས་ཡོན་གྱི་ཆུ་ཚད་གོང་མཐོར་གཏོང་རྒྱུ་དང་མི་རབས་གསར་པ་གསོ་སྐྱོང་བྱེད་རྒྱུ་དེ་ཡིན་པ་རེད། ང་ཚོའི་ལེ་ཚན་གསན་བར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང། གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀའི་ནང་དེ་སྔ་མ་བཅར་སའི་ཨ་མི་རི་ཀའི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་གནང་མུས་ལ། ཕྱི་ཟླ་བཅུ་པའི་ཚེས་བཅུ་གསུམ་ཉིན་སྲིད་སྐྱོང་མཆོག་ཨ་མི་རི་ཀའི་ནེའུ་མེག་སི་ཀོ་མངའ་སྡེའི་གྲོང་ཁྱེར་ཨལ་པུར་ཁིར་ཁི་དང་སན་ཏཱ་ཕི་ནང་གཞུང་དོན་འཚམས་གཟིགས་གནང་འདུག། རྒྱ་ནག་གཞུང་ནས་བོད་ཀྱི་མི་རིགས་སློབ་གྲྭ་ཆེན་མོའི་སློབ་མ་ཚོར་དམག་སྦྱོང་སྤྲོད་བཞིན་པའི་སྙན་ཐོ་བཏོན་འདུག་དེ་ཡང་ལྡི་ལིར་རྟེན་གཞི་བྱས་པའི Tibet Rights Collective ཞེས་པའི་ཉམས་ཞིབ་ལྟེ་གནས་ཁང་ནས་སྤྱི་ཚེས་བཅུ་གཉིས་འཁོད་པའི་གནས་ཚུལ་སྤེལ་བར་གཞིགས་ན་རྒྱ་ནག་གཞུང་ནས་ཞན་ཡང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་སློབ་མ་ཚོར།

རྒྱ་ནག་གི་དྲ་ཐོག་ཚོང་ལས་ཞབས་ཞུ་ཁང་གི་མཁོ་སྤྲོད་བྱ་མཁན། Weidian། ཞེས་པས། ཁོང་ཚོའི་སྡིངས་ཆ་དེ་བརྒྱུད་ནས་ཚོང་ལས་གཉེར་མཁན་ཚོང་པ་ས་ཡ་མང་པོ་ཡོད་པ་རྣམས་ལ། རང་རང་གི་ཐོན་སྐྱེད་ཚོང་ཟོག་ཐོག Tibet ཞེས་པའི་ཚབ་ཏུ་ཤིས་ཙང་ཞེས་སྒྲ་བསྒྱུར་བསྐྱར་བཅོས་བྱ་དགོས་པའི་ལམ་སྟོན་བྱས་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང།